ད། ཚིག་རྐང་གཉིས་པ་ག་རེད། འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ་བཤད་དོན་ལ་གཞན་དོན་ཕུན་ཚོགས་བསྟན་རེད། ད་འདི་ཡང་ག་ཚོད་ན་གཞན་དོན་ཕུན་ཚོགས་སེ་དོ། གཞན། གདུལ་བྱ་རྣམས་ཨང་གཅིག་གིས་འཁོར་བ་ལས་སྒྲོལ་ནས་ཡང་གཅིག་ཐར་པ་མྱང་འདས་ལ་ཨང་གཅིག་འགོད་པར་མཛད་པ་ཟེར་ནས་མི་འདུག་ཡང་ན་ག་ཚོད་ན་འཁོར་བ་ལས་ཡར་དྲངས་པར་མཛད་པ་འཁོར་བའི་འདམ་ལས་ཡར་དྲངས་པར་མཛད་པ་འདི་གཞན་དོན་ཕུན་ཚོགས་རེད་ལབ་སོང། ཡང་འདི་བྱས་ད་དོན་བཞིན་སྟོན་པ་སེ་དོན་ག་རེ་རེད། གཞན་དོན་སྒྲུབ་པའི་ཐབས་འཕྲིན་ལས་ཕུན་ཚོགས་ད་འདི་མདོར་བསྡུས་ན། ཨ་ནི་བྱེད་ཀྱི་ལྟོས་ཚུལ་དེ་ལ་ཕུན་སུམ་ཚོགས་པ་གསུམ་སྒོ་ནས་བསྟོད་པ་རེད་ལ་བཀའ་འོ་དུ་བྱས། ད་གང་ཟག་འདིར་རྩོད་པ་ཅིག་སླེབས་སོང། ད་ལྟ་འདིར་བ། གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པའི་གཏན་ནས་བཅོམ་པའི་སྒྲ་འདི་ཁྱད་པར་གྱི་ཚིག་རེད་ག་རེ་ཟེར་ན་ཉན་ཐོས་ལ་སོགས་པ་དེ་དག་གིས་སྤངས་པ་ལས་ཁྱད་པར་འཕགས་པ་བསྟན་དགོས་རེད་ལ་བ། ད་དེ་ཡིན་དུས་ང་ད་ཉན་ཐོས་ལ་སོགས་པ་དེ་དག་གིས་ཨ་ནི་བྱེད་ཀྱི།

དེ་ལྟ་ན་ཉན་ཐོས་ལ་སོགས་པ་དེ་དག་སྡུག་བསྔལ་མཐར་བྱེད་མ་ཡིན་པར་འགྱུར་ཏེ། མདོ་ལས། དགེ་སློང་དག་ཆོས་གཅིག་མངོན་པར་མ་ཤེས་ཤིང་ཡོངས་སུ་མ་ཤེས་པར་ཡང་སྡུག་བསྔལ་བ་མཐར་བྱེད་ང་མི་སྨྲའོ། དེ་རྩོད་པ་ཡོང་རེད། ད་མདོར་བསྡུས་ན། ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་གཏན་དུ་མ་སྤངས་པ་ཡིན་གྱི། ཉོན་མོངས་ཅན་གྱི་སྒྲིབ་པ་དེ་ཚོ་ཡིན་ན་གཏན་དུ་སྤངས་ཀྱི་མ་རེད། སླར་ཡང་ག་རེ་ཟེར་ན། གཅིག་གིས། མངོན་དུ་འགྱུར་བ་ཡོད་རེད་ཟེར་དུ་འོང་ལ། འོ་ན་དགྲ་བཅོམ་པ་དེ་དག་ག་རེ་རེད། སྡུག་བསྔལ་ལས་ཐར་སྡུག་བསྔལ་སྡུག་བསྔལ་ལས་གཏན་དུ་ཐར་བ་མ་ཡིན་པ་དང་དེ་དག་ག་ས་ན་ཆོས་གཅིག་ཡོངས་སུ་མི་ཤེས་ན་ཆོས་ཁོས་མ་སྤངས་པའི་ཆོས་གཅིག་ཡོད་པའི་ཕྱིར་ཟེར་ད་མདོ་ཡི་ཁུངས་དང་བཅས་ནས་དེ་རྩོད་པ་འབྱུང་དགོས་པ་དང་དེའི་ལན་རྒྱག་སྟངས་འདི་ལ་རྒྱག་སྟངས་མི་འདྲ་བ་གསུམ་ཡོད་ཟེར་འོ་དེ་ག་སང་ག་སང་མཛོད་ཊཱིཀ་ཐར་ལམ་གསལ་བྱེད་ནང་ཡོད་རེད་གསུངས་རེད་པ། འོ་དེ་ཅིག་བར་ལབ་བྱས་ན་ད་དེ་ན་འདི་གང་སྤེལ་གསུང་ཚུལ་ཡིན་པས་འདི་མ་ནོར་བཀོད་མི་འདུག་ཁྱེད་རང་ལ་མཛོད་ཊཱིཀ་ཐར་ལམ་གསལ་བྱེད་ནང་འདི་ཡང། རྩོད་པ་འགྲོ་སྟངས་གཅིག་པུ་བྱ། ད་རྩོད་པ་དེའི་ལན་རྒྱག་སྟངས་གསུམ་ཡོད། ད་མཛོད་ཊཱིཀ་ཐར་ལམ་གསལ་བྱེད་ཁྱེད་རང་ཚོ་དཔེ་ཆ་འདིའི་ནང་གཅིག་པུ་ཡིན་ན་དེ་སུ་ཤོག་གྲངས་བཅུ་པའི་ནང་འདུག་ག། ད་རྩོད་པ་གཅིག་པུ་རེད། ཟུར་བཟུང་གི་འདུག་ག། ད་ཉན་ཐོས་དགྲ་བཅོམ་པ་ཡོངས་སུ་ཤེས་པ་ཉོན་མོངས་པ་ཉོན་མོངས་ཅན་མ་ཡིན་མི་ཤེས་པ་དེ་ད་སྤངས་སམ་མ་སྤངས། སྤངས་ན་སངས་རྒྱས་དང་སྤངས་པ་ཁྱད་མེད་དུ་འགྱུར་ལ་སོ། མ་སྤངས་ན་སངས་རྒྱས་དང་སྤངས་པ་ཁྱད་མེད་དུ་འགྱུར། མ་སྤངས་ན་སྡུག་བསྔལ་གྱི་མཐར་བྱེད་པ་ད་རྩོད་པ་ཡོང་སྟངས་དེ་མི་འདྲ་འདུག་ག། ད་ཉན་ཐོས་དགྲ་བཅོམ་པ་དེ་དག་གིས་ཉོན་མོངས་དང་ཉོན་མོངས་ཅན་མི་ཤེས་མུན་པ་དེ་ད་སྤང་གི་རེད་སྤང་གི་མ་རེད་ལབ་རེད། གལ་ཏེ་སྤངས་ན་སངས་རྒྱས་དང་དེ་དག་གི་སྤངས་པ་ཁྱད་པར་མེད་པར་ཆགས་འགྲོ་འདུག་ཉོན་མོངས་དང་ཉོན་མོངས་ཅན་མ་ཡིན་མུན་པ་གཉིས་ཀ་སྤངས་པ་གཅིག་པུ་རེད་དོ། ད་འདི་གཅིག། ད་གཉིས་པ་ག་སོ་མ་སྤངས་ན་དེ་དག་ཨ་ནི་གཅིག་ཨ་ནི་སྡུག་བསྔལ་ལས་མཐར་བྱེད་མ་ཡིན་པར་ཐལ་ལོ། ཁྱབ་སྟེ་མདོ་ལས་ད་མདོའི་ཁུངས་དང་ད་མཆིམས་མཛོད་ནང་དྲངས་བཞག་པ་འདི་རེད། འདིར་མདོ་ཡི་ཁུངས་དང་བཅས་ནས་རྩོད་པ་ཅིག་བཀོད་ནས་ཞེས་གསུངས་པའི་ཕྱིར་ཞེ་ན། འདིའི་ལན་ལ་ད་གསུམ་ཡོང་གི་རེད། ད་དེ་འདྲའི་རྩོད་པའི་ལན་རྒྱག་སྟངས་དེ་ལ

རང་སངས་རྒྱས་སམ། དེ་དག་ལ་སངས་རྒྱས་ཀྱི་ཆོས་དང་དུས་ཤིན་ཏུ་བསྐལ་བ་དང་དོན་རབ་ཏུ་དབྱེ་བ་མཐའ་ཡས་པ་རྣམས་ལ་ཉོན་མོངས་ཅན་མ་ཡིན་པའི་མི་ཤེས་པ་ཡོད་པའི་ཕྱིར་ལྟ་འདུག་གསུངས་ཤག། ཉོན་མོངས་ཅན་གྱི་དྲི་བ་དེ་དག་ནི་སྤང་གི་རེད་དེ་གཏན་དུ་སྤང་གི་མ་རེད། ད་ཉོན་མོངས་ཅན་མ་ཡིན་པའི་མི་ཤེས་པ་དེ་ཚོ་སྤང་གི་མ་རེད་མདོག་མདོག་རེད་ཅེས་ད་ནི་རང་འགྲེལ་གྱི་ཁོ་རང་ལན་རྒྱག་སྟངས་བྱས་པས་ན་དེ་འདྲའི་ཡོང་གི་འདུག་འདི་རང་འགྲེལ་གསུང་ཚུལ་དེ་གཅིག་ད་གང་སྤེལ་ག་རེ་གསུངས་པ་རེད། ཕལ་ཆེར་ད་མཆིམས་མཛོད་ནང་བཀོད་པ་དེ་རེད། སྡུག་བསྔལ་མཐར་བྱེད་མ་ཡིན་པའི་སྐྱོན་མེད་དེ། ཉོན་མོངས་པ་ཅན་གྱི་མི་ཤེས་པ།

རྒྱལ་བའི་སྲས་དང་གང་སྤེལ་གཉིས། སློབ་དཔོན་རྒྱལ་བའི་སྲས་ཀྱིས་ག་རེ་གསུངས་པ་རེད་ཟེར་ན་སྡུག་བསྔལ་མཐར་བྱེད་མ་ཡིན་པའི་སྐྱོན་མེད་དེ། ཉོན་མོངས་ཅན་གྱི་མི་ཤེས་པ་རྣམས་ཐོབ་པ་ཆད་པའི་ཚུལ་གྱིས་སྤང་གི་རེད། རང་གི་ངོ་བོའི་ཚུལ་གྱིས་སྤང་སྟངས་དེ་བྱས། དེ་མིན་པའི་མི་ཤེས་པ་རྣམས་འདུན་པ་ལ་འདོད་ཆགས་བྲལ་བའི་ཚུལ་གྱིས་སྤངས་པའི་ཕྱིར། འདོད་ཆགས་ཡིན་ཀྱང་སངས་རྒྱས་དང་སྤངས་པ་ཁྱད་པར་མེད་པར་མི་འགྱུར་ཏེ། ད་འདིར་ལན་རྒྱག་སྟངས་གསུམ་ཡོང་གི་འདུག་ཨ། གསུམ་ཀའི་ལན་རྒྱག་སྟངས་ཏིས་མི་འདྲ་བ་ཡོང་གི་འདུག་ཨ། རང་འགྲེལ་ག་རེ་གསུང་བ་རེད། ཉོན་མོངས་ཅན་གྱི་སྒྲིབ་པ་དེ་ཚོ་སྤང་གི་རེད། ཡིན་ནའི་གཏན་དུ་སྤང་གི་མ་རེད། སངས་རྒྱས་ཀྱི་སྤངས་པ་ཁྱད་པར་མེད་པར་ཁྱད་པར་འདུག་ཟེར་བ་ནང་བཞིན་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ནི་ཁོའི་རྒྱུད་ལ་འདུག་བ་འདི་རེད་ད་སློབ་དཔོན་གང་སྤེལ་ག་རེ་ཟེར་ན་ཉོན་མོངས་ཅན་གྱི་སྒྲིབ་པ་དེ་ཚོ་ཨནི་ག་རེ་སྤངས་པའི་ཕྱིར་སངས་རྒྱས་དང་སྤང་གི་དང་སྤང་གི་རེད་ཡིན་ནའི་ག་རེ་ཟེར་ན་ཉོན་མོངས་ཅན་མ་ཡིན་པའི་མུན་པ་དེ་ཚོ་མ་སྤངས་པ་རེད་ད་འདི་དང་རང་འགྲེལ་གཉིས་པོའི་ལན་རྒྱག་སྟངས་འདྲ་བོ་འདྲ་བོ་བྱུང་གི་འདུག་ད་ཡིན་ནའི་ད་འདི་ག་རེ་ཟེར་ན་གཏན་ནས་ཟེར་བའི་སྒྲ་དེ་རྒྱག་གི་མི་འདུག་ཨ། ད་ལྟ་དུས་ན་གང་སྤེལ་ན་ད་སློབ་དཔོན་རྒྱལ་བའི་སྲས་དང་མཆིམས་མཛོད་ཡིན་ན་རེད་བ། ཉོན་མོངས་དང་ཉོན་མོངས་ཅན་མ་ཡིན་མུན་པ་གཉིས་ཀ་སྤང་གི་རེད་སྤང་གི་རེད་དེ་སངས་རྒྱས་དང་སྤངས་པ་ཁྱད་པར་མེད་ཁྱད་པར་མེད་པར་འགྱུར་སྐྱོན་ཡོད་པ་མ་རེད་རྒྱུ་མཚན་ག་རེ་ཟེར་ན་ཉོན་མོངས་ཅན་གྱི་སྒྲིབ་པ་དེ་ཚོ་ཨ་ནི་ག་རེ། ཐོབ་པ་ཆད་པའི་ཚུལ་གྱིས་འམ་ཡང་ན་རང་གི་ངོ་བོའི་ཚུལ་གྱིས་སྤང་གི་རེད་ཉོན་མོངས་ཅན་མ་ཡིན་མུན་པ་འདི་ཚོ་འདུན་པ་ལ་འདོད་པ་འདོད་ཆགས་བྲལ་བའི་ཚུལ་གྱིས་སྤང་གི་རེད་བྱས་ཙང་ད་སངས་རྒྱས་དང་སྤངས་པ་ཁྱད་པར་མེད་པའི་ཅིག་མེད་པར་ཆགས་པའི་སྐྱོན་ཡང་ཡོད་པ་མ་རེད། སྡུག་བསྔལ་ཐམས་ཅད་ལས་མཐར་བྱེད་མ་ཡིན་པའི་སྐྱོན་ཡང་ཡོད་མ་རེད་ཟེར་ལན་བརྒྱབ་པ་རེད་ད་དེ་ཡིན་མིན་ཅིག་གོ་དགོས་འདུག་བ། ཇོ་མོ་འབྲི་རྒྱུགས་ནང་དེ་འདྲ་གང་ཅི་ཐོག་ལ་ཡོང་སྲིད་རེད་བ། དེ་འདྲའི་རྩོད་པ་བཀོད་དེ་ལན་རྒྱག་སྟངས་དེ་ལའང་མཁས་པ་སོ་སོས་བཤད་ཚུལ་མི་མཐུན་པ་ཡོད་དོན་མེད་སེམས་ད་ཡོད་དེ་ཁོ་ད་ལོ་མི་ཚེ་ཅན་ན་གསལ་པོ་འདུག་བ། ཨོ་ཤོག་གྲངས་བཅུ་པའི་ནང་འདུག། ད་གང་ལྟར་ཡག་འདུག་དོག་དོག་བྱས་ན། ཉོན་མོངས་ཅན་གྱི་མུན་པ་དེ་གསུམ་ཀའི་སྤངས་པ་གཅིག་རེད་འདུག་བ། ཉོན་མོངས་ཅན་གྱི་མུན་པ་འདི་ད་རང་འགྲེལ་བྱས་ད་ནང་བཞིན་གང་སྤེལ་ལུགས་ཀྱིས་སྤང་གི་རེད་ཡིན་ནའི་ག་རེ་ཟེར་ན་གཏན་དུ་སྤང་གི་མ་རེད་ད་འདི་རེད། ད་གཏན་དུ་མ་བཀོད་པའི་རྒྱུ་མཚན་ག་རེ་བཀོད་ཟེར་ན་དེ་དག་སླར་ཡང་ཉོན་མོངས་ཅན་གྱི་གཅིག་གི་མུན་པ་འདི་དག་སླར་ཡང་གཅིག་གི་མངོན་དུ་འགྱུར་བ་ཡོད་རེད་ད་འདུག་གཏན་དུ་སྤངས་པའི་དོན་དེ་ལ་ག་རེ་ཟེར་ན་སླར་མི་སྐྱེ་བའི་ཆོས་ཅན་དུ་བྱས་ནས་སྤང་དགོས་ཡ་འདི་གཏན་དུ་སྤངས་པའི་དོན་སོར་ཆ་འགྲོ་འགྲོ་བ་འདི་རེད་ད་ཉོན་མོངས་ཅན་གྱི་མ་ཡིན་པའི་མུན་པ་འདི་ལ། སྤངས་པ་རེད་གསུང་མཁན་གཅིག་དང་མ་སྤངས་པ་རེད་གསུང་མཁན་རང་འགྲེལ་དང་སློབ་དཔོན་གང་སྤེལ་གྱིས་མ་སྤངས་པ་རེད་ཉོན་མོངས་ཅན་གྱི་མུན་པ་དེ་མ་སྤངས་པ་རེད། ད་སློབ་དཔོན་རྒྱལ་བའི་སྲས་ཀྱིས་ཉོན་མོངས་ཅན་གྱི་མུན་པ་དེ་ཉོན་མོངས་ཅན་མ་ཡིན་མུན་པ་དེ་སྤངས་པ་རེད་དེའང་ག་རེ་ཟེར་ན་འདུན་པ་ལ་འདོད་ཆགས་བྲལ་བའི་ཚུལ་གྱིས་སྤངས་པ་རེད་ད་འདི་གསུང་ཚུལ་མི་འདྲ་བ་གསུམ་ཡོང་གི་འདུག་བ། འོག་ཏུ་ད་འདི་ག་ང་ཚོ་ག་རེ་གོ་གི་འདུག་ད། གཏན་དུ་བཅོམ་པའི་དོན་ཡིན་མིན་ཞིག་གོ་དགོས། གཏན་དུ་བཅོམ་པའི་དོན་དེ་སླར་ཡང་མི་སྐྱེ་བའི་ཆོས་ཅན་གྱི་ཚུལ་གྱིས་སྤངས་ཚུལ་དེ་གཏན་དུ་བཅོམ་པའི་དོན་རེད་མ་རེད། ཡང་ན་ག་རེ་ཐོབ་པ་ཆད་པའི་ཚུལ་གྱིས་སྤངས་ཚུལ་དེ་གཏན་དུ་སྤངས་པའི་དོན་རེད་མ་རེད་བསམ་སྟངས་ད་འདི་ཁ་ཐུག་ཡང་དག་སེམས་དོན་ལས། ད་ནི་ཁྱེད་ཚོས་རང་བྱས་ན་གཏན་དུ་བཅོམ་པའི་དོན་གང་ཤར་རེད། གཉེན་པོ་སྐྱེས་པའི་ཡེ། ཕྱིར་ཡང་མི་སྐྱེ་བའི་ཆོས་ཅན་དུ་བྱས་པ་ཞིག་འདུག་ད་ནམ་རྒྱུན་ང་ཚོ་རྒྱུད་དུ་གོང་མའི་ཆེད་ཀྱི་སྤངས་ཚུལ་ཞིག་འདུག་དེ་ཚོ་བློ་ལ་འཆར་དེ་ཚོ་དང་ཏིལ་ཟེར་འདྲ་གི་མ་རེད་ཅིག་ཏིལ་ཟེར་ཁྱད་པར་མེད་ན་ཁས་ལེན་མང་པོ་ཤོར་འགྲོ་གི་རེད་ད་བྱེ་བྲག་སྨྲ་བ་ཁོ་རང་གིས་དེ་གར་སོང་གཉེན་པོས་སྤང་བྱ་སྤོང་སྟངས་དེ་ཏོག་ཙམ་མི་འདྲ་བ་ཞིག་ལབ་ཀྱི་རེད་བ། གཉེན་པོ་དང་སྤང་བྱ་གཉིས་དང་པོ་གར་སོང་ན་དུས་མཉམ་དུ་ཡོད་རེད་བ་གར་སོང་ན་དུས་མཉམ་དུ་བྱེད་དེ་ནས་བར་སོང་གཉེན་པོ་འགག་པ་དང་དུས་མཉམ་དུ་སྤང་བྱ་དེ་ཡང་འགག་འགྲོ་གི་རེད་ཟེར་མཛོ་སྦྲེལ་གཡང་ལ་བསྐྱུར་བ་ནང་བཞིན་སྤང་བྱ་དང་གཉེན་པོ་དེ་དུས་མཉམ་དུ་འགག་འགྲོ་གི་རེད་ཟེར་བ་རེད་སྤོང་སྟངས་དེ་མི་འདྲ་བ་ཅིག་ཡོང་གི་རེད། འོ་དུས་ད་གཏན་དུ་སྤངས་པའི་དུས་སླར་མི་སྐྱེ་བའི་ཆོས་ཅན་དུ་བྱེད་ཚུལ་རེད་ལབ་བཤད་ད་དེ་ང་ཚོས་ད་སེམས་ན་དོན་དངོས་དེ་ཁོ་རང་གཅིག་གཞུང་འགྲོ་སྟངས་དེ་གོ་གི་འདུག་བ།

དེ་ཉིད་ཀྱི་ཕྱིར་སློབ་དཔོན་གང་བས་ཀྱི་ཚིགས་སུ་བཅད་པ་འདིས། དེ་གང་ཟག་ཅི་མཚར་ཨེ་ཟེར། གཞན་གྱི་སྟོན་པ་དང། གཞན་གྱི་སྟོན་པ་དང་བསྟན་པ་དང་སློབ་མ་དག་ལས་བཅོམ་ལྡན་འདས་དེ་ཉིད་བསྟན་པ་དང་སློབ་མ་ཁྱད་པར་འཕགས་པ་ཨ་རི་འདིར་འགྲོ་རྒྱུ་ཡིན་ཟེར། ད་འདིར་གང་དང་ཡང་དེ་ཉིད་ཀྱི་ཕྱིར་སློབ་དཔོན་གང་སྤེལ་གྱིས་ཚིགས་སུ་བཅད་པ་འདིས་ཟེར་དང་བ་ལ་ད་མཆོད་བརྗོད་དང་རྩོམ་པ་དམ་བཅའ་བའི་ཤོ་ལོ་ཀ་ཚིགས་བཅད་འདིས་ཟེར་དགོས་རེད་བ་དེ་དེ་ག་རེ་ཟེར་ན་འདིས་ནི་གཞན་གྱི་སྟོན་པ་དང། གཞན་གྱི་སྟོན་པ་དང་བསྟན་པ་དང། སློབ་མ་དག་ལས།

ཕུན་སུམ་ཚོགས་པ་དང་ལྡན་པའི་ཕྱིར་སོ། སྤངས་པ་དང་ཡེ་ཤེས་ཕུན་སུམ་ཚོགས་པ་དང་ལྡན་པའི་ཕྱིར་སོ་དང་འོ་ན་གཏན་ནས་བཅོམ་པ་ཞེས་པའི་སྐབས་སུ་སྤངས་པ་ཕུན་ཚོགས་དང་ཡེ་ཤེས་ཕུན་ཚོགས་བསྟན་པ་རེད་བ་ཕུན་སུམ་ཚོགས་པ་དང་ལྡན་པའི་ཕྱིར། འཁོར་བ་ལས་རྒལ་བའི་ཐབས་ཡིན་པའི་ཕྱིར་དང། འཁོར་བའི་འདམ་ལས་རྒལ་བའི་ཕྱིར་རོ་ཞེས་བཤད་དོ། ད་འདི་བཀག་གི་འདུག་ད་གང་དང་ཡང་ཚིག་ཤོ་ལོ་ཀ་དེ་དེ། ཕྱི་རོལ་པའི་བསྟན་པ་ལས་ཕྱི་རོལ་པའི་སྟོན་པ་བསྟན་པ། ཨན་ཅིག་སློབ་མ། དེ་གསུམ་ལས་ནང་པ་སངས་རྒྱས་པའི་སྟོན་པ་བསྟན་པ་སློབ་མ་གསུམ་ཁྱད་པར་འཕགས་པ་སྟོན་དགོས་རེད། ད་སྟོན་པ་ཁྱད་པར་འཕགས་པ་ནི་དེ་སྟོན་པ་དེ་གར་སོང་བདེན་བཞིའི་གནས་ལུགས་ཕྱིན་ཅི་མ་ལོག་པར་སྟོན་པའི་ཆ་ནས། དོན་བཞིན་སྟོན་པ་ཞེས་པའི་སྐབས་སུ་སྟོན་པ་ཁྱད་པར་འཕགས་པ་སྟོན་དགོས་འདུག་བ། ཨ་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པའི་སྐབས་སུ་བསྟན་པ་ཁྱད་པར་འཕགས་པ་སྟོན་དགོས་འདུག་བ། ཨ་ག་རེ་རེད། འཁོར་བའི་འདམ་ལས། འགྲོ་བ་དྲངས་ཟེར་དེའི་སྐབས་སུ་ཕལ་ཆེར་ག་རེ་རེད། ཨ་ནི་ཅིག། སློབ་མ་ཁྱད་པར་འཕགས་པ་སྟོན་དགོས་རེད་ཟེར་རེད་ད་འདུག་བྱ་དང་རེ་བ་ཁོ་རང་ད་སློབ་དཔོན་གང་སྤེལ་གསུང་ཚུལ་བྱས་ན། དོན་བཞིན་སྟོན་པ་ཟེར་དུས་ཁ་ལ་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ཁྱད་ཆོས་བླ་ན་མེད་པ་དེ་རེད་དོ། ད་ཅིག། ཕྱི་རོལ་པའི་ད་ཅིག་བརྒྱ་བྱིན་དང་ཁྱབ་འཇུག་དང་དེ་ཚོས་སེམས་ཅན་གྱི་དོན་བྱེད་དུས་གང་ལ་ཡང་ན་རྫུ་འཕྲུལ་ཡང་ན་ག་རེ་ཟེར་ན་ཅིག་ག་རང་ཚོ་ད་ཅིག། གང་ཞུ་བ་ན་ཞེས་ད་ཅིག་མཐུ་དང་རྫུ་འཕྲུལ་ལ་སོགས་པ་བསྟན་དོན་བྱེད་ཡ་གཅིག་འགྲོལ་ཡ་གཅིག་ཐབས་ཅིག་གསུངས་འདུག་ག་རང་ཚོ་གིས་ན་ནང་པ་སངས་རྒྱས་པའི་སྟོན་པས་དེ་དག་ཕར་བཞག་ནས་གཙོ་བོ་གདུལ་བྱ་འཁོར་བ་ལས་གྲོལ་ཡག་ཐབས་འདི་ག་རེ་དོན་བཞིན་སྟོན་པ་འདི་རེད་ད། ཆོས་རྣམས་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པར་སྟོན་པ་འདི་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ཀྱི་ད་ཅིག་ཁྱད་ཆོས་བླ་ན་མེད་པ་ཆགས་བསྡད་འདུག། འོ་དེ་ཡིན་ཙང་ད་དུ་བྱ་ཞེན་དྲེགས་ཚིག་ཅེས་འཁོར་ལོ་བར་བཞག་ན་རེ་བ་འདི་མིན་འགྲོ། ད་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞེས་པའི་སྐབས་སུ་སྤངས་པ་ཕུན་ཚོགས་དངོས་བསྟན་ནས་རྟོགས་པ་ཕུན་ཚོགས་ཤུགས་བསྟན་དགོས་པ་རེད་བ་འདི་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ཀྱི་བསྟན་པ་རེད་བ། ད་བསྟན་པ་ནི་རྟོགས་པའི་བསྟན་པ་ཆགས་བསྡད་རེད་བ་ད་སྤངས་པ་ཕུན་ཚོགས་འདི་རྟོགས་པའི་བསྟན་པའི་ཁོངས་སུ་འདུས་གི་རེད་ད་ང་ཚོ་འགོག་བདེན་རྟོགས་པའི་བསྟན་པ་ཡིན་མིན་ཟེར་བརྟག་དཔྱད་བྱེད་དགོས་བ་ཨ་ཆོས་གོ་ན་ག་རེ་རེད། འགོག་བདེན་རྟོགས་པའི་བསྟན་པ་ཡིན་མིན་ཟེར་རྒྱུད་བླའི་དར་ཊཱིཀ་ལུང་གཅིག་དྲངས་བྱས་འགོག་བདེན་རྟོགས་པའི་བསྟན་པ་ཡིན་པ་ཞིག་བསྒྲུབས་ཡོད་བ། ད་ཅིག་གི། འདི། ལམ་བདེན་ནི་རྟོགས་པའི་ཕུང་པོ་བརྗོད་མི་དགོས་པ་རེད་དེ་ད། ག་ཟེར་ན་ནམ་རྒྱུན་ང་ཚོས་རྟོགས་པའི་རྟོགས་པའི་བསྟན་པ་དེ་ནི་བསླབ་པ་གསུམ་རེད་བ་ལྷག་པར་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དེ་ཚོ་རྟོགས་པའི་བསྟན་པ་ཡིན་ད་འགོག་བདེན་རྟོགས་པའི་བསྟན་པ་ཡིན་མིན་ཟེར་དོགས་དཔྱོད་གང་དང་ཡང་གཏན་ནས་བཅོམ་ཞེས་པའི་སྐབས་སུ་རྟོགས་ནང་པ་སངས་རྒྱས་པའི་ད་རྟོགས་པའི་བསྟན་པ་བསྟན་དགོས་འདུག་བ། ད་དོན་བྱེད་ཚུལ་སོགས་སྟོན་པ་ཡང་སྟོན་པ་བསྟན་གྱི་འདུག་པ། ད་ག་ས་ན་ག་ས་ག་དིར་བ་འཁོར་བའི་འདམ་ལས་འགྲོ་བ་དྲངས་ཟེར་དུས་སྒང་ལ་འགྲོ་བ་ཟེར་དུས་སྒང་ད་ཅི་ནུས་འདི་ཕྱི་དུ་བྱས་འདུས་བྱས་འཁོར་བ་ལས་དྲང་རྒྱུ། ད་འདུས་བྱས་དོན་བཞིན་ཞེས་འདི་སྟོན་པ་དང་ཁྱད་པར་འཕགས་སྟངས་སྟོན་དགོས་པའི་ཚུལ་རེད། ད་འདི་བཀག་ད་བཀག་མི་འདུག་ཨ་ད་ཡིན་ཙང་འདི་ཕལ་ཆེར་དེ་ག་རང་བྱ་འོས་མི་འགྲོ་འཁོར་བ་ལས་བརྒལ་བའི་ཕྱིར་ཐབས་ཡིན་པའི་ཕྱིར་འཁོར་བའི་འདམ་ལས་བརྒལ་བའི་ཕྱིར་ཞེས་བཤད་དོ་དེ་བྱས། ད་དེ་ཡིན་ཚེ་ག་ས་མཆོད་པ་ག་ས་མཆོད་བརྗོད་དང། མཆོད་བརྗོད་དང་དེ་བཞིན་ད་རྩོམ་པར་དམ་བཅའི་གཞུང་འདི་རེ་བཞག་ད་ཕྱག་འཚལ་ནས་བྱ་བ་ཁྱད་པར་གྱི་ག་པར་འཇུག་གི་རེད་ཟེར་ན། དེ་ལ་ཕྱག་འཚལ་ནས་ད་འདི་ལས་ཀྱི་འདུག་བ། གཉིས་པ་བསྡུས་པའི་དོན་ནི་གང་གིས་གང། གང་གིས་གང་ཇི་ལྟར་བདག་གིས་འདི་ཆེན་འདི་ལོག་མ་བ་བྱས་ནས་ད་འདི། ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ད་འདི་རེད་ཆོས་མངོན་པའི་མཛོད་ཟེར་ཆོས་མངོན་པ་ཟེར་དུས་ཁ་སང་ཞུས་པ་ནང་བཞིན་མངོན་པ་སྡེ་བདུན་པོ་བྱས་མངོན་པ་སྡེ་བདུན་པོ་དེ། ཅིག་གིས། མཛོད། ཅིག་གིས། ཞེས་དོན་བཅས་བྱེད་པ་རྣམས་གདུལ་བྱའི་བའི་ཨན་ཅིག་བསྟན་བཅོས་མཛོད་འདི་འཆད་ཀྱི་ཡིན་གསུངས་པ་དེ་ལྟར་ཕྱག་འཚལ་ནས་ཅི་ཞིག་བྱེད་ཟེར་ན། ད་ཆོས་མངོན་གྱི་བསྟན་བཅོས་ཨན་ཅིག་བཤད་པར་བྱ་ཞེས་བྱ་བ་ནི་བཤད་པར་དམ་བཅའ་བ་སྟེ། དེ་ལ་ཆོས་མངོན་པ་དང་མཛོད་ནི་འཆད་པར་འགྱུར་ལ་ད་ཆོས་མངོན་པ་དང་མཛོད་ཀྱི་དོན་དེ་འོག་ལ་སླེབས་ཀྱི་རེད། ད་ཞུས་མོ་ཧོ་ཆེ་མངོན་པ་དང་མཛོད་ཟེར་ད་མངོན་པ་དེ་མངོན་པ་སྡེ་བདུན་བྱས་མཛོད་ཟེར་དེ་ཁ་སང་ང་ཚོ་རོབ་ཙམ་ཞུས་ཡིན་པ་མཛོད་ལ་མཛོད་རྩ་བ་དེ་ལ་མཛོད་ཟེར་དགོས་པའི་རྒྱུ་མཚན་མདོར་བསྡུས་ཞུས་ཡིན་པ་ད་རྒྱས་པ་འོག་ལ་སླེབས་ཀྱི་རེད། ཡང་འདི་བྱེད་དེ་ལ་ཆོས་མངོན་པ་དང་མཛོད་ཅེས་བྱ་བ་ནི་ལ། བསྟན་བཅོས་ནི་དང་ཆོས་མངོན་མཛོད་ཀྱི་ཟེར་ཆོས་མངོན་པ་དང་མཛོད་གཉིས་འོག་ལ། ཅིག་ཞིབ་ཞིབ་ཚགས་པོ་བཤད་ཀྱི་ཡིན་གསུངས་ད་རྩ་བ་འོག་ན་ཡོད་རེད་པ། ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲངས་བཅས་དེ་ཐོབ་བྱ་ཕྱིར་དེ་འདི་ཡི་གནས་དེ་ཡིན་པས་ཆོས་མངོན་མཛོད་ཟེར་ཞེས་བྱ་བ་སླེབས་ཀྱི་རེད་ད། ཆོས་མངོན་མཛོད་བསྟན་བཅོས་ཟེར་བསྟན་བཅོས་ཀྱི་དོན་དེ་ད་ནམ་རྒྱུན་ང་ཚོ་བསྟན་བཅོས་ཟེར་དེ། ཅིག། འཆོས་སྐྱོབ་ཀྱི་ཡོན་ཏན་གཉིས་དང་ལྡན་པས། གསུང་རབ་འདི་ལ་བསྟན་བཅོས་ཟེར་གྱི་རེད་པ། འཆོས་པ་དང་སྐྱོབ་པའི་ཡོན་ཏན་གཉིས་དང་ལྡན་པས་ཨན་ཅིག་གིས་གསུང་རབ་འདི་ལ་ག་རེ་ཟེར་བསྟན་བཅོས་བྱས། སྤོབས་པ་བཞི་ལྡན་གྱིས་ཨན་ཅིག་རྒྱལ་བའི་བཀའ་འདི་ལ། སྤོབས་པ་བཞི་ལྡན་གྱིས་ད་ཅི་འདི་ལ། སྤོབས་པ་བཞི་ལྡན་གྱིས་ང་ཨེ་ན་རེ་སྤོབས་པ་བཞི་ལྡན་གྱི་གསུང་རབ་འདི་ལ་ག་རེ། བཀའ་ཟེར་བ་བཀའ་དང་བསྟན་བཅོས་གཉིས་ཁྱད་པར་འདི་གཅིག་རེད། ད་བསྟན་བཅོས་ནི་ཤཱ་ས་ཏྲ་ཞེས་པའི་ཤཱ་ས་ནི་འཆོས་པ་དང་ད་འདི་འདུག་འཆོས་རྒྱུ་བྱ་གི་འདུག་བ། ཤ་ཟ། བསྟན་བཅོས་ཁོ་རང་གི་ད་ལེགས་སྦྱར་སྐད་ལ་ག་ལ་བ་ར་ན་ཤཱ་ས་ཏྲ་ཟེར་དགོས་ཟེར་བ་ཤཱ་ས་ཏྲ། ཞེས་པའི་ཤཱ་ས་ནི་འཆོས་པ་དང་སྐྲ་ཡག་ནི་སྐྱོབ་པ་ལ་འཇུག་གོ་རེད་ད་འདི་རེད་ཉོན་མོངས་པ་དང་ད་འདི་འཆོས་སྟངས་དང་སྐྱོབ་སྟངས་གང་འདྲ་རེད་ཟེར་ན་ཉོན་མོངས་དང་རྣམ་རྟོག་ལས་འཆོས་ཤིང། ངན་འགྲོ་དང་སྲིད་པ་ལས་སྐྱོབ་པས་ན་དེ་ལྟར་བརྗོད་པའི་ཕྱིར། ད་བསྟན་བཅོས་མཚན་ལྡན་ཡིན་མིན་ཟེར་དེ། བསྟན་བཅོས་དེའི་བརྗོད་བྱ་ནང་ལོགས་ལ། ཉོན་མོངས་པ་དང་ཉེས་སྤྱོད་འདི་དག་ལས་ཕར་འཆོས་ཡག་ཐབས་བསྟན། བསྟན་འདུག་མི་འདུག་བདག་ནང་བཞིན་ངན་སོང་དང། ཨ་སྲིད་པ་འཁོར་བ་ལས་སྐྱོབ་ཡག་ཐབས་བསྟན་འདུག་བསྟན་མི་འདུག་དེ་འདྲའི་བསྟན་མཁན་གྱི་བསྟན་བཅོས་ཡོད་ན་བསྟན་བཅོས་མཚན་ལྡན་རེད་ཟེར་བ་རེད། ཉོན་མོངས་དང། རྣམ་རྟོག་ལས་འཆོས་ཤིང། དེ་ག་ནང་བཞིན་ངན་འགྲོ་དང་སྲིད་པ་ལས་སྐྱོབ་པས་ན་དེ་ལྟར་བརྗོད་དེ། ད་འཆོས་སྐྱོབ་ཟེར་དུས་སྒང་ལ། ད་རྒྱུ་འབྲས་རྟོགས་པ་ཞིག་ལེགས་པར་འདུག་ཨ། འཆོས་སྐྱོབ་སུ་གཏོང་བ་ན་དང་པོ་ང་ཚོ་སེམས་རྒྱུད་ནམ་རྒྱུན་ང་ཚོ་བསྟན་བཅོས་ཆོས་ཟེར་བ་དེ་ཡང་སྐབས་འགའ་རེ་འགའ་རེ་ཟུང་བཅོས་སྒྱུར་བྱས་པ་ལ་གོ་དགོས་རེད་ཟེར་གྱི་འདུག་ཨ་གོ་དོན་གྱི་བཅོས་སྒྱུར་བྱས་པ་སུ་གཏོང་བ་ན་བསམ་བློ་ངན་པ་ཅིག་ཨ་བཟང་པོ་ལ་ཚུར་བསྒྱུར་ནས་དེ་འདྲའི་ཅིག་ལ་བསྟན་བཅོས་ཟེར་གི་ཨ་ཆོས་ཟེར་གྱི་འདུག་ཨ་ད་འདི་ཡང་གཅིག་པ་རེད་འདུག་ཨ་འཆོས་སུ་གཏོང་བ་ན་བློ་ངན་པ་ཅིག་བློ་བཟང་པོའི་ཕྱོགས་ལ་ཚུར་བསྒྱུར་བས་ན་འཆོས་དགོས་རེད་པ་བློ་ངན་པ་ཅིག་བློ་བཟང་པོའི་ཚུར་བསྒྱུར་ནས་འཆོས་པས་ན། དེ་ལས་གཞན་ནི་ངན་འགྲོའི་སྡུག་བསྔལ་མྱོང་མི་དགོས་པ་དེ་ལས་སྐྱོབ་དགོས་རེད་པ། ང་ཚོ་ངན་འགྲོའི་སྡུག་བསྔལ་མྱོང་བར་བྱེད་མཁན་རྒྱུ་ཡོད་ན་མིན་སྡིག་པ་མི་དགེ་བ་དེ་ཚོ་རེད་པ། སྡིག་པ་མི་དགེ་བ་དེ་ཚོ་རེད་ད། སྡིག་པ་མི་དགེ་བ་དེ་ཚོ་ཕར་སྤངས་ནས། བློ། ཅིག་དགེ་བའི་ཕྱོགས་ལ་ཕར་བཀོད་པས་ན། ངན་སོང་ལ་འགྲོ་མི་དགོས་པ་འདི་རང་བཞིན་སྐྱོབ་འགྲོ་གི་འདུག་བྱས་ཙང། འཆོས་ཟེར་དུའང་ལ་ཁོ་རྒྱུ་ལྟ་བུ་བྱས་སྐྱོབ་ཟེར་དུའང་དེ་ལ་བརྟེན་ནས། ཅིག་སྐྱོབ་སྟངས་བྱས་པ་རེད་ཟེར་གསུང་དགོས་ཟེར་རེད། དེ་དག་བརྗོད་དེ་སུ་སློབ་དཔོན། འཕགས་པ་ལྷས། ཉོན་མོངས་དགྲ་རྣམས་མ་ལུས་འཆོས་པ་ད་ལྟ་འདི་ནམ་རྒྱུན་ང་ཚོས་འདི་སྐབས་སུ་དྲངས་དགོས་པ་བཀའ་བསྟན་བཅོས་སྐབས་སུ་དྲངས་དགོས་པ་ཉོན་མོངས་དགྲ་རྣམས་མ་ལུས་འཆོས་པ་ནི་ངན་འགྲོའི་སྲིད་ལས་སྐྱོབ་པ་གང་ཡིན་པ་འཆོས་སྐྱོབ་ཡོན་ཏན་ཕྱིར་ན་བསྟན་བཅོས་ཏེ་གཉིས་པོ་དེ་དག་གཞན་གྱི་ལུགས་ལ་མེད་ད་ནང་པ་སངས་རྒྱས་པའི་བསྟན་བཅོས་སུ་གཏོང་བ་ལ་ཚད་ལྡན་ཡིན་མིན་འདི་ལྟ་དགོས་རེད་གསུངས་རེད་འཆོས་པ་དང་སྐྱོབ་པའི་ཡོན་ཏན་གཉིས་ལྡན་གྱི་བསྟན་བཅོས་ནི་ནང་པ་སངས་རྒྱས་པའི་བསྟན་བཅོས་རེད་དེ་ལས་ད་ཅིག་ཕྱི་རོལ་པའི་བསྟན་བཅོས་ལ་འདི་གཉིས་ཀ་ཚང་གི་མ་རེད་ད་འཆོས་པའི་ཡོན་ཏན་མ་ཚང་པ་ཙམ་དུ་མ་ཟད་སྐྱོབ་པའི་ཡོན་ཏན་ཡང་ཚང་གི་མ་རེད་དེ་རེད་ད། ཞེས་གསུངས་པ་ཡིན་ནོ། འདིར་བ་ད་བེ་ཅིང་འབྲེལ་ཟེར་ད་འདི། ཞེས་པ་དང། ད་འདི་ནས་ག་ཟེར་ན་ད་ཡོད་ས་བཅད་གསུམ་དེ་འདུག་བ་དང་ན་བསྟན་བཅོས་ག་ཟེར། བརྩམ་པ་ལ་འཇུག་པ་དེ་ལ་མཆོད་པར་བརྗོད་ཅིང་བརྩམ་པར་དམ་བཅའ་བ་དང། ཨན་དེ་ག་ནང་བཞིན་ཆོས་མངོན་པ་དང་མཛོད་བཤད་པ་དང་དགོས་པ་དང་བཅས་སྟོན་པས་གསུངས་པར་སྒྲུབ་པ་ན་ད་མཆོད་པར་བརྗོད་ཅིང་བརྩམ་པར་དམ་བཅའི་གཞུང་འདི་འདི་ཡན་ཆད་ཚར་བའི་ཁུལ་རེད་དོ། དེ་བྱས་ད་གཉིས་པ་ག་རེ་ཟེར་ན་ཆོས་མངོན་པ་དང་མཛོད་བཤད་པ་ཟེར་དེ་རེད་ས་བཅད་གཉིས་པོ་དེ་རེད་ད་དེ་འདུག་བ་ཆོས་མངོན་པ་དང་མཛོད་བཤད་པ་ཁོ་རང་ན་ཡིག་ཆའི་ནང་འདུག་བ་ད་དེ་ལ་ས་བཅད་ནང་གསེས་ད་གསུམ་ཙམ་ཡོང་གི་འདུག་དག་བ་ལས་བས་གང་གི་ཡང་ཅིའི་ཕྱིར་བསྟན་བཅོས་འདི་ལ་ཆོས་མངོན་པ་དང་དེའི་མཛོད་ཅེས་བྱ་ཞེ་ན་ད་འདི་རེད་བ་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ད་ཆོས་མངོན་པའི་མཛོད་ཀྱི་བསྟན་བཅོས་བཤད་དགོས་བས་ན་སྤྱིར་བཏང་ཆོས་མངོན་པ་ཟེར་ཡ་ག་འདྲ་ཞིག་རེད་དང་ན་ཆོས་མངོན་པའི་མཛོད་ཟེར་ཡ་ག་འདྲ་རེད་དེ་གནད་འགག་ཤེས་དགོས་རེད་བ། གང་བཤད་བྱའི་ཆོས་ཨ་ཆོས་མངོན་པ་དང་དེ་ག་ནང་བཞིན་མཛོད་དེ། ཅིག་ཁོ་རང་གི་གཅིག་ངོ་བོ་རེད་དེ་ག་ནང་བཞིན་ཁོ་རང་ནང་གསེས་ག་རེ་ཡོད་མེད་དེ་གཞི་མ་ཤེས་ན་འགྲིག་གི་མེད་པ་ཡིན་ཙང་ད་འདིའི་ཆེད་ལ་ག་ཟེར་ན་ཆོས་མངོན་པ་དང་མཛོད་བཤད་པ་ཟེར་ཡོང་གི་ཡོད་ཟེར་བྱས་ཙང་དེ། ཡང་ཅིའི་ཕྱིར་བསྟན་བཅོས་འདི་ལ་ཆོས་མངོན་པ་དང་དེའི་མཛོད་ཅེས་བྱ་ཟེར་ན། ད་འདིའི་མཛོད་རང་ལ་ཆོས་མངོན་པ་བྱ་ན་འགྲིག་གི་འདུག་བྱས་ནའང་ཆོས་མངོན་མཛོད་ཟེར་དུང་ལ་མངོན་པ་དེ་ག་ཟེར་མངོན་པ་དེ་དོན་རང་བྱས་དེའི་མཛོད་བྱ་དགོས་ཤེས་པ། ཆོས་མངོན་པ་དང། དེའི་མཛོད་ཅེས་བྱ། དེའི་མཛོད་ཅེས་བྱ་ཟེར་ན་དེའི་ལན་དུ། དོན་དང་ལྡན་པའི་མཚན་བཤད་པའི་ཕྱིར་ཆོས་མངོན་པ་ཞེས་བྱ་བ་ལ་སོགས་པ་གསུངས་ཏེ། ད་འདི་ལ། སྤྱིར་བཏང། ཆོས་མངོན་པ་དེ་ལ་གསུམ་ཡོད་རེད། དེ། དོན་དམ་པའི་ཆོས་མངོན་པ། བརྡར་བཏགས་པའི་ཆོས་མངོན་པ། ཨང་དེ་ག་ནང་བཞིན། ཨང་ཞིག། གཞུང་མངོན་པ་གསུམ་ཡོད། དེ་ནང་ནས་གཙོ་བོ་རེད་དེ་ག་རེ་ཟེར་ན་དོན་དམ་པའི་ཆོས་མངོན་པ་དེ་རེད། ད་དོན་དམ་པའི་ཆོས་མངོན་པ་དེ་ཐོབ་བྱེད་ཀྱི་ཨང་གཅིག་ང་ཚོ་ཚོགས་ལམ་དང་སྦྱོར་ལམ་གྱི་གནས་སྐབས་སུ་ཟག་བཅས་ཀྱི་ཐོས་བསམ་སྒོམ་གསུམ་ཡོད་རེད་པ་དེ་ཚོ་ག་རེ་ཟེར་ན་བརྡར་བཏགས་པའི་ཆོས་མངོན་པ་བྱས་ད་དོན་དམ་པའི་ཆོས་མངོན་པ་དེ་དང་བརྡར་བཏགས་པའི་ཆོས་མངོན་པ་གཉིས་ཀ་བརྗོད་བྱ་བྱས་བསྡད་མཁན་གྱི་གཞུང་དེ་ལ་ག་རེ་རེད་གཞུང་མངོན་པ་ད་སྐབས་འདིར་མཛོད་དེ་མངོན་པ་མངོན་པའི་གཞུང་ཆགས་དེ་ག་རེ་ཟེར་ན་ད་ཅིག་དོན་དམ་པའི་ཆོས་མངོན་པ་དང་བརྡར་བཏགས་པའི་ཆོས་མངོན་པ་གཉིས་བརྗོད་བྱར་བྱས་པའི་མངོན་པ་ཡིན་ཙང་ག་རེ་རེད་གཞུང་མངོན་པ་ལབ་བཞག་ནམ་རྒྱུན་ང་ཚོས་ཤེར་ཕྱིན་གྱི་གཞུང་དེ་ལ་ཤེར་ཕྱིན་ཞེས་ཐ་སྙད་རྒྱག་གི་འདུག་བ་གོ་ཤེར་ཕྱིན་གཞུང་བཀོད་ཟེར་ན། ཤེར་ཕྱིན་དེ་ལ་སྟོང་པ་ཉིད་རྟོགས་པའི་ཤེས་རབ་ཤར་དེ་བརྗོད་བྱར་བྱས་པའི་ཆ་ནས་ག་རེ་རེད་ཤེར་ཕྱིན་གྱི་གཞུང་ཟེར་བྱེད་ཀྱི་ཡོད་རེད་བ་འོ་འདི་དང་གཅིག་པ་རེད་ད་བྱས་ཙང་སྐབས་འདིའི་ཆོས་མངོན་པ་དང་བརྗོད་བྱ་དེ་གཞུང་མངོན་པ་ན་མཛོད་ལ་རང་བྱའོ་རེད་དེ་ཆེ་ད་དེའི་བསྟན་བཅོས་འདི་དེ་ལ་ག་རེ་ཡོད་རེད་དོན་དམ་པའི་ཆོས་མངོན་པ་དང་བརྡར་བཏགས་པའི་ཆོས་མངོན་པ་ཡོད་པ་ཡིན་ཙང་ཁོ་རང་ལ་ག་རེ་ཟེར་ན་བརྗོད་བྱ་དང་མཐུན་པའི་མིང་འདི་རྗོད་བྱེད་ལ་ཚུར་བཏགས་པ་རེད་ཇི་ལྟར་ད་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཟེར་བ་དེ་བརྗོད་བྱའི་དོན་དེ་ག་པར་བཏགས་བཞག་འདུག་རྗོད་བྱེད་ཚིག་ལ་ཕར་བཏགས་བཞག་འདུག་བ། ཤེར་ཕྱིན་གྱི་གཞུང་ཁོ་རང་ཤེར་ཕྱིན་མ་རེད་བ། ཡིན་ནའི་ད་གོ་བརྗོད་བྱའི་དོན་དེ་ག་པར་བཏགས་བཞག་རེད་རྗོད་བྱེད་ཀྱི་ཚིག་ལ་ཕར་བཏགས་བཞག་རེད། འདི་ལ་ཟེར། ཨ་ནི་མངོན་པ་ནི་རྣམ་པ་གཉིས་ཏེ་དོན་དམ་པ་དང་བརྡར་བཏགས་པའོ། དེ་བཞིན་ད་དང་པོ་ཟེར་ན་ད་ག་རེ་ཟེར་ན་དོན་དམ་པའི་ཆོས་མངོན་པ་དེ་རེད་བ་ད་འདི་ལ་ཡིག་ཆུང་ན་ས་བཅད་གཉིས་གསུམ་ཅིག་བྱེད་ཀྱི་འདུག་བ་ད་ང་ཚོ་ཡིག་ཆུང་འདི་འགྲོ་མི་དགོས་པ་བྱེད་པའི་མཛད་ད་གང་ལྟར་ཡང་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ནི་ཆོས་མངོན་པ་འདི་ལ་གཉིས་ཡོད་རེད། དོན་དམ་པའི་ཆོས་མངོན་པ་དང་བརྡར་བཏགས་པའི་ཆོས་མངོན་པ་ད་གཞུང་མངོན་པ་ལབ་ཀྱི་རེད་ད་དེ་གཉིས་བརྗོད་བྱར་བྱེད་པའི་དོན་འདི་ལ་གཞུང་མངོན་པ་ཟེར་གྱི་རེད་བ་ད་དང་པོ་ག་རེ་ཟེར་ན་དོན་དམ་པའི་ཆོས་མངོན་པ་དེ་བྱེད་དགོས་ཟེར་རེད། དགོས་ཟེར་ན། ད་དོན་དམ་པའི་ཆོས་མངོན་པ་བྱེད་པའི་རྩ་བ་ཤོག་ཟེར་ན་འདི་རེད་ད། ཨ་ནི་ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་བཅས་ཚིག་འདི་མ་གཏོགས་ཡོད་མ་རེད། ད་ཆོས་མངོན་ཟེར་འདུག་བ་སྐབས་འདིའི་ཆོས་མངོན་འདི་ག་རེ་ཟེར་དོན་དམ་པའི་ཆོས་མངོན་པ། འདི་ག་རེ་ཟེར་ན། ཨ་དྲི་མ་མེད་པའི་ཤེས་རབ་རེད། དྲི་མ་མེད་པའི་ཤེས་རབ་དེ་ཙམ་དུ་མ་ཟད་དེའི་རྗེས་འབྲང་དང་བཅས་ཟེར་རྗེས་འབྲང་ཟེར་གཏོང་བ་ལ་དེའི་འཁོར་དུ་ཡོད་སེམས་བྱུང་མང་པོ་ཞིག་ཡོད་རེད་བ། ད་དྲི་མ་མེད་པའི་ཤེས་རབ་ཟེར་གཏོང་བ་ལ་ད་གཅིག། མཐོང་ལམ་བར་ཆད་མེད་ལམ་ལྟ་བུ་སྒོམ་ལམ་བར་ཆད་མེད་ལམ་ལྟ་བུ། འོ་མཐོང་ལམ་རྣམ་གྲོལ་ལམ་ལྟ་བུ་སྒོམ་ལམ་རྣམ་གྲོལ་ལམ་ལྟ་བུ། དོ་ཟག་མེད་ཀྱི་ད་ཅིག་འདས་ལམ་སྦྱོར་བ་ཟག་མེད་འདས་ལམ་ཆ་ཚང་ག་རེ་རེད་དོན་དམ་པའི་ཆོས་མངོན་པ་རེད་ད་རྗེས་འབྲང་དང་བཅས་ཟེར་གཏོང་བ་ལ་དེ་འདྲ་བའི་ཟག་མེད་འདས་ལམ་ཁོ་རང་དང་མཚུངས་ལྡན་དུ་སོང་བསྡད་མཁན་གྱི་སེམས་སེམས་བྱུང་མང་པོ་ཞིག་ཡོད་རེད་བ། འོ་དེ་རེད་ད་དེ་ལ་ཡིན་གཅིག་མིན་གཅིག་མཚུངས་ལྡན་དགོས་ཡ་ཡོད་བ་མ་རེད་དེའི་ཚོགས་པ་ན་གཏོགས་པའི་ཟག་མེད་ཀྱི་སྡོམ་པ་དེ་ཚོ་ག་རེ་རེད་ཡང་དོན་དམ་པའི་ཆོས་མངོན་པ་རེད་གསུངས་རེད། བྱས་ན་ད་ཡིན་གཅིག་མིན་གཅིག་མཚུངས་ལྡན་དགོས་ཡ་ཡོད་མ་རེད་ད་མཚུངས་ལྡན་དང་དེ་ནང་བཞིན་དེའི་ཚོགས་པ་ན་ཡོད་དེ་ཟག་མེད་ཆོས་ག་རེ་ཡིན་དེ་ཐམས་ཅད་ག་རེ་རེད་དོན་དམ་པའི་ཆོས་མངོན་པ་རེད་ད་དེ་ལ། རྗེས་འབྲང་དང་བཅས་ན་ཕུང་པོ་ལྔ་ཟིག་རེད་འདོད་པ་དང། ཨ་ནི། གཟུགས་ཁམས་ལྟ་བུ་བྱས་པ་ན་རྗེས་འབྲང་དང་བཅས་ན་ཕུང་པོ་ལྔ་ཡོད་རེད་བ། གཟུགས་མེད་ཁམས་པའི་གང་ཟག་འཕགས་པའི་རྒྱུད་ལ་ཟག་མེད་ཀྱི་ཆོས་མངོན་པ་དོན་དམ་པའི་ཆོས་མངོན་པ་དེ་ལ་རྗེས་འབྲང་བཅས་ན་ཕུང་པོ་ག་ཟིག་རེད་ཕུང་པོ་བཞི་པ་ཟིག་ཕུང་པོ་ལྔ་པ་ག་པ་ཡོད་མ་རེད་དེ་ལྟར་ཟག་མེད་ཀྱི། དོ་ད་ཟག་མེད་སྡོམ་པ་ཡིན་པ་རྟོགས་པ་ཇི་གིར་དང་གང་ལྟར་ཡང་གཟུགས་ཀྱི་ཕུང་པོ་ཡོད་པ་མ་རེད། ད་གཟུགས་ཁམས་ལྟ་བུ་ཡིན་ན་དེའི་སྟེང་དུ་ག་རེ་ཟེར་ན། ཅིག་ཕུང་པོ་བཞི་པ་ཕུང་པོ་བཞི་པོ་དེའི་སྒང་དུ་ཟག་མེད་ཀྱི་སྡོམ་པ་ཟག་མེད་ཀྱི་སྡོམ་པ་དེ་སྐབས་དེ་ག་རེ་གཟུགས་ཅན་རེད་པ། སྡོམ་པ་གཟུགས་ཅན་འདོད་མཁན་ལུགས་ཡིན་ཙང་དེ་དེ་ཚོགས་པ་ན་གཟུགས་འདུག་ག་གཟུགས་ཡོད་ཙང་ཕུང་པོ་ལྔ་ཡོད་རེད་ཟེར་ཏེ་ལབ་རེད་ད་རྗེས་འབྲང་བཅས་དུ་ཟེར། ཡ། ད་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་དྲི་མ་མེད་པ་དེ་ད་ཆོས་ཆོས་མངོན་ཤེས་རབ་དྲི་མེད་ཟེར་དོན་ལ་དོན་དམ་པའི་ཆོས་མངོན་པ་དེ་དང་དོན་དམ་པའི་ཆོས་མངོན་པ་སྟོན་པའི་རྩ་བ་དེ་ཚིག་རྐང་གཅིག་མ་གཏོགས་མི་འདུག་ག། ད་གང་ལྟར་ཡང་མངོན་པ་མངོན་པ་ཟེར་དེ་གོ་རྒྱུ་གཙོ་བོ་ག་པར་གོ་གི་འདུག་ཆོས་མངོན་པ་ཟེར་དེ་དོན་དམ་པའི་ཆོས་མངོན་པ་རང་གོ་གི་འདུག་དེ་ཐོབ་བྱེད་ཀྱི་ཐབས་དེ་ལ་བརྡར་བཏགས་པའི་ཆོས་མངོན་པ་དེ་ཉིད་བརྗོད་བྱར་བཅས་པའི་གཞུང་དེ་ལ་གཞུང་མངོན་པ་ཟེར་ལབ་རེད་ཡིན་ན་ད་སྐབས་འདིར་གཙོ་བོ་དེ་ག་རེ་ཟེར་དོན་དམ་པའི་ཆོས་མངོན་པ་དེ་རེད་ད་བདུད་རྩི་བྲི་ཡ་ཡོད་ན་མེད་ན་དོན་དམ་པའི་ཆོས་མངོན་པ་ལ་བྱེད་དགོས་རེད་པ། ཡང་དེ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་དྲི་མ་མེད་པ་དྲི་མ་མེད་པ་ཟེར་མེད་པ་བྱས། རྗེས་སུ་འབྲང་བའི་འཁོར་ཕུང་པོ་ལྔ་པའམ་བཞི་དང་བཅས། ད་དེ་འདུག། རྗེས་སུ་འབྲང་བའི་འཁོར་ཕུང་པོ་ལྔ་པའམ་ཟེར་དུས་སྒང་ལ་ག་པར་བྱ། རེད་ད་དཔེར་འདོད་པ་དང་གཟུགས་ཁམས་ལྟ་བུ་ལ་བྱ། ད་བཞི་དང་བཅས་ཟེར་དུས་སྒང་ལ་གཟུགས་མེད་ལ་བྱ། ད་གཟུགས་མེད་འཕགས་པ་ཡོད་རེད་པ། ལུགས་འདི་ལ་གཟུགས་མེད་འཕགས་པ་བཞེད་ཀྱི་རེད་པ། བཞི་དང་བཅས་པའོ། ད་དྲི་མ་ནི་འདིར་ཟག་པ་ཡིན་ལ་ད་དྲི་མ་མེད་ཞེས་པའི་དྲི་མ་ཞེས་པ་ཡོད་རེད་པ། ད་དྲི་མ་མེད་ཞེས་པའི་དྲི་མ་དེ་ག་རེ་རེད་ཟག་པ་ཡིན་པ་ལ་འདོད་དོ། དེས་ན་ཟག་མེད་ཀྱི་ཤེས་རབ་མཐོང་སྒོམ་མི་སློབ་ལམ་གསུམ་གྱི་འཁོར་དུ་སྐྱེས་པ། རྗེས་སུ་འབྲང་བ་དང་བཅས་པ་ནི་དོན་དམ་པའི་ཆོས་མངོན་པའོ། ད་འདི་དུ་ཟག་མེད་ཀྱི་ད་ཅིག་མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་བཅས་ཁོ་རང་གི་འཁོར་དུ་སྐྱེས་པ། སེམས་འཁོར་དུ་འགྲོ་མཁན་སེམས་སེམས་བྱུང་མང་པོ་ཡོད་རེད་པ། ད་རྗེས་སུ་འབྲང་བ། དང་བཅས་ན། འོ་བཅས་པ་ཆ་ཚང་ག་རེ་རེད་དོན་དམ་པའི་ཆོས་མངོན་པ་རེད་ད་འདིར་རྗེས་འབྲང་བཅས་ན་ཕུང་པོ་ལྔ་ཟེར་འདི་རེད། འོ་དེ་བྱས་ད་བསྡོམས་ན་རྗེས་འབྲང་བཅས་ན་ཕུང་པོ་ལྔ་ཟེར་ཡོད་རེད་དེ་བྱས་ད་རྗེས་འབྲང་ཟེར་ཡིན་གཅིག་མིན་གཅིག་མཚུངས་ལྡན་གོ་མ་རེད་ད་ཨ་ནི་གཅིག་དོན་དམ་པའི་ཆོས་མངོན་པ་ཁོ་རང་དང་མཚུངས་ལྡན་དུ་སོང་གི་སེམས་སེམས་བྱུང་ད་ཡིན་བཅས་ཁོ་རང་གི་ཚོགས་པ་ན་གཏོགས་པའི་ག་རེ་ཡོད་རེད་ཟག་མེད་ཀྱི་སྡོམ་པ་ཟེར་ཡོད་རེད་ད་མཐོང་ལམ་བར་ཆད་མེད་ལམ་ཐོབ་ཡོང་དུས་སྒང་ལ་མཐོང་ལམ་བར་ཆད་མེད་ལམ་གྱི་ཚོགས་པ་ན་ག་རེ་ཡོད་རེད་ཟག་མེད་ཀྱི་སྡོམ་པ་ཟེར་ཡོད་རེད་ད་ལུགས་འདི་ལ་ག་རེ་ཟེར་ན་སྡོམ་པ་ག་རེ་ཡིན་འདོད་མཁན་ལུགས་རེད་གཟུགས་ཅན་འདོད་མཁན་ལུགས་ཡིན་ཙང་ད་སེམས་སེམས་བྱུང་ཞེ་ན་ཞེན

འོག་ལ་ད་མཛོད་གནས་བཞི་པའི་ནང་སླེབས་ཀྱི་རེད་པ། རྗེས་སུ་འབྲང་བའོ། ལམ་གསུམ་པོ་དེ་དག་ད་ལམ་གསུམ་པོ་ཟེར་དུས་མཐོང་སྒོམ་མི་སློབ་ལམ་གསུམ་དེ་རེད་པ། ལམ་གསུམ་པོ་དེ་དག་བསམ་གཏན་གྱི་ས་དྲུག་ལ་བརྟེན་ན་ནི་ཕུང་པོ་ལྔ་པ་དེ་དག་བྱས་ཙང་གཟུགས་ཁམས་ལ་བརྟེན་པ་རེད་པ་བསམ་གཏན་ས་དྲུག་ཟེར་དུས་སྒང་ལ་གཟུགས་ཁམས་བརྟེན་པ་རེད་པ་བསམ་གཏན་ས་དྲུག་དེ་ཁྱེད་རང་ཚོ་ཅིག་གོ་བ་ཡོད་ཀྱི་མ་རེད་པ། བསམ་གཏན་དང་པོའི་ཉེར་བསྡོགས། མི་ལྕོགས་མེད་བྱས་དངོས་གཞི་ཙམ་ཁྱད་གཉིས་བྱས། དངོས་གཞི་ཙམ་ཁྱད་གཉིས་བྱས་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་འདི་ལ་ག་རེ་ཟག་མེད་ས་དྲུག་ཟེར་དུས་སྒང་ལ་གོ་སོང། ད་འདི་ལ་ཟག་མེད་ས་དྲུག་དེ་ནང་བཞིན། ཟག་མེད་ས་དགུ་ཁམས་གསུམ་ས་དགུ། འབྱེད་སྟངས་མང་པོ་ཡོད་རེད་པ་དེ་ཚོ་ཆ་ཚང་ཤེས་དགོས་ཀྱི་རེད་ད་ཟག་མེད་ས་དྲུག་འདི་རེད་ད་བསམ་གཏན་དང་པོའི་ཉེར་བསྡོགས་མི་ལྕོགས་མེད་དངོས་གཞི་དང་པོའི་དངོས་གཞི་ཙམ་ཁྱད་གཉིས་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་འདི་བཅས། ད་བསམ་གཏན་ས། ཁམས་གསུམ་ས་དགུར་བ། ཁམས་གསུམ་ས་དགུ་ཚུལ་བསྟན་བ་ལ། ད་འདོད་པའི་ཁམས་ཀྱི་ས། གཟུགས་གཟུགས་མེད་ད་དེ་ཡིན་རེ་བ། གཟུགས་ཁམས་བཞི། གཟུགས་མེད་གཟུགས་མེད་ཀྱི་ཁམས་བཞི། དེ་ཟག་མེད་ཁམས་གསུམ་ས་དགུ་ས། ད་ཟག་མེད་ས་དགུ་ཚུལ་ན། ཟག་མེད་ས་དགུ་ན་ག་རེ་བརྩི་གི་ཡོད་མ་རེད། འདོད་པ་བརྩི་གི་ཡོད་མ་རེད་སྲིད་རྩེ་བརྩི་གི་ཡོད་མ་རེད། ད་བསམ་གཏན་དང་པོའི་ཉེར་བསྡོགས་མི་ལྕོགས་མེད་ཅེས།

ཨོ་སོང། ཨོ་ཏུ་སི་རེས་ཁམས་གསུམ་ས་དགུ་ཟག་མེད་ས་དགུ། ཨན་ག་རེ་ཟེར་ན་དེ་ག་ནང་བཞིན་ཟག་མེད་ས་དྲུག། བསམ་གཏན། བསམ་གཏན་ས་དྲུག་ཟེར་ཟག་མེད་ས་དྲུག་ཟེར་འགྲིག་རེད། བསམ་གཏན་ས་དྲུག་ཟེར་དུས་སྒང་ལ། ཨན་གཅིག་གི། ཟག་བཅས་བཞི་ཆ་བརྩིས་འགྲིག་བསམ་གཏན་ས་དྲུག་ཟེར་ན་བསམ་གཏན་དང་པོའི་ཉིས་སྟོང་མི་འབྱོར་མེད། གཅིག་དང་པོའི་བསམ་གཏན་དང་པོའི་ཉེར་བསྡོགས་མི་ལྕོགས་མེད་བཅས་དངོས་གཞི་ཙམ་ཁྱད་གཉིས་བཅས་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་ཟག་བཅས་དྲུག་ལ་བསམ་གཏན་ས་དྲུག་ཟེར་གི་རེད། ད་དེའི་ངོ་བོར་གྱུར་པའི་ཟག་མེད་དྲུག་དེ་ལ་ག་རེ་རེད་ཟག་མེད་ས་དྲུག་ཟེར་གི་རེད། འདོད་པ་དང་སྲིད་རྩེ་གཉིས་ལ་ག་རེ་བྱ་གི་མ་རེད། ལུགས་དེ་ལ་ཟག་མེད་བཞག་གི་མ་རེད་བ། སྲིད་རྩེ་ལ་གང་སེམས་མི་གསལ་བ་རེད་བཞག་གི་མ་རེད་འདོད་པས་ནི་ཨ་རེ་བྱེད་ཀྱི། གང་ཟེར་ན་ད་སེམས་མ་ཞི་བ་ད་སེམས་རགས་པ་ཡིན་ཙང་དེ་བཞིན་ད་འདོད་པ་ལ་གང་བཞག་ཟག་མེད་བཞག་གི་མ་རེད་ད་འདི་དེ། འོ་བསམ་གཏན་ས་དྲུག་ལ་བརྟེན་པ་ནི་ཕུང་པོ་ལྔ་པ་དེ་བསམ་གཏན་ས་དྲུག་ཟེར་ནོ། བསམ་གཏན་དང་པོའི་ཉེར་བསྡོགས་མི་ལྕོགས་མེད་སེམས་རྟེན་བྱས་དེ་ནས། མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་སྐྱེས་པས་ན། ཕུང་པོ་ལྔ་པ་ཅན་རེད། གཉིས་པའི། ད་བསམ་གཏན་དང་པོའི་དངོས་གཞི་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་དངོས་གཞི་དེ་བཞི་པོ་སེམས་རྟེན་བྱས་དེ་ནས་མཐོང་སྒོམ་མི་སློབ་ལམ་གསུམ་ཡོད་པས་ན་དེ་དག་གི་ཆ་ཚང་ག་རེ་རེད་ཕུང་པོ་ལྔ་པ་ཅན་ཡིན་རེད། ད་ཕུང་པོ་ལྔ་པ་ཅན་ཡིན་ན་ད་ནི་ཞུན་མེད་ནང་བཞིན་གཅིག་པུ་རེད་ཁོ་རང་ཚོ་ཕུང་པོ་བཞིར་འགྲོ་བ་འདི་གང་ལ་ག་རེ་ཡོད་རེད་ཟག་མེད་ཀྱི་སྡོམ་པ་ཡོད་དེ་རེད་ད་དེ་རེད། ད་ང་ཚོ་དོགས་པ་ཆེ་ཤོས་ག་རེ་ཡོད་རེད་ཟེར་ན། མཐོང་སྒོམ་མི་སློབ་ལམ་གསུམ་ད་ཕལ་ཆེར་མཐོང་ལམ་གཟུགས་མེད་གཟུགས་མེད་ཀྱི་མཐོང་ལམ་ཡོད་ན་མེད་ན་མི་ཤེས་མཐོང་ལམ་ཐོག་ཐོག་མ་ཐོབ་པའི་རྟེན་དེ་ལ་འདོད་པས་ཁྱབ་ཟེར་བ། གོང་ན་མཐོང་ལམ་མེད་ཟེར་ཞོར་བ། ད་དང་པོ་བསྟན་བའི་དང་པོ་ཐོབ་པའི་རྟེན་འདི་ལ་ཟེར་དགོས་པ་དང་བྱས་ན་ཁོ་ཐོབ་ཟིན་ལྡན་པ་ད་ཡོད་ཆོག་གི་ཡིན་ན་གང་དང་ཡང་དང་པོ་ཐོབ་པའི་རྟེན་འདི་ལ་འདོད་པས་ཁྱབ་ཟེར་ནམ་རྒྱུན་ང་ཚོ་གར་གོང་ན་མཐོང་ལམ་མེད་ཟེར་གི་རེད། ད་སྒོམ་ལམ་ཡོད་རེད་བ། སྒོམ་ལམ་ཡོད་དུས་སྒང་ལ་དཔེར་ན་གཟུགས་མེད་ཁམས་གང་ཟག་གི། གཟུགས་མེད་རྟེན་ཅན་གང་ཟག་གི་རྒྱུད་ལ་སྒོམ་ལམ་ཡོད་རེད་ཉན་ཐོས་འཕགས་པའི་གཟུགས་མེད།

ཟག་མེད་སྒོམ་ལམ་ཡོད་རེད་བ། ཉན་ཐོས་གཟུགས་མེད་རྟེན་ཅན་ཉན་ཐོས་འཕགས་པ་ཡོད་རེད་བ་ད། གཟུགས་མེད་རྟེན་ཅན་བྱང་སེམས་ཡོད་སྲིད་མ་ད་ཉན་ཐོས་ཡོད་རེད་རང་རྒྱལ་ཡོད་རེད་ཟེར་འདུག། གཟུགས་མེད་རྟེན་ཅན་ཉན་ཐོས་འཕགས་པའི་རྒྱུད་ལ་ད་མཐོང་ལམ་ཡོད་མེད་ད་ང་ཚོ་གསར་དུ་ཐོབ་པ་ཡོད་མ་རེད་བ་ད་གང་དང་ཡང་སྒོམ་ལམ་འདུག་བ། སྒོམ་ལམ་ཡོད་ན་དེ་ནི་སྒོམ་ལམ་ཟག་མེད་དེ་དོན་དམ་པའི་ཆོས་མངོན་པ་རེད་བ། དེ་ཇེ་རང་བྱས་ན་ཕུང་པོ་ག་ཚད་ཆགས་འགྲོ་གི་རེད། ཕུང་པོ་བཞི་པ་རེད་ག་རེ་བྱས་ཟེར་ན། དེ་ཟག་མེད་ཀྱི་སྡོམ་པ་ཡོད་མ་རེད་ད་ཟག་མེད་སྡོམ་པ་ཡོད་མ་རེད་ཟེར་ན་ཁོ་ད་སྲིད་མང་པོ་ཞིག་ད་ཡང་ཡོད་རེད་གོ། ཟག་མེད་ནི་ཁོའི་ཚོགས་པ་ན་གཏོགས་པའི་སྡོམ་པ་ཡོད་པས་ཁྱབ་ཟེར་དགོས་ད། ད་ཁོའི་ཚོགས་པ་ན་སྡོམ་པ་ཡོད་ན་དེ་ལ་ཟག་མེད་ཀྱི་སྡོམ་པ་འདུག་ག་དེས་ན་གཟུགས་ཅན་གཟུགས་འདུག་ག། ད་འདི་ཞིབ་དཔྱོད་ཅིག་ལེགས་རེ་བྱས་ལ། གང་ན་ཡང་འདི་ཅི་འདུག་ག། ཟག་མེད་ཀྱི་སྡོམ་པ་ནི་གཟུགས་ཀྱི་ཕུང་པོ་དང། བསམ་གཏན་ཕུང་པོ་ལྔ་པ་དེ་ཟག་མེད་ཀྱི་སྡོམ་པ་ནི་གཟུགས་ཀྱི་ཕུང་པོ་དང། བསམ་གཏན་ས་དྲུག་ལ་བརྟེན་ན་གཟུགས་ཀྱི་ཕུང་པོ་ཡོད་དེ། དེའི་ཚོགས་པ་ན་ཟག་མེད་ཀྱི་སྡོམ་པ་ཡོད་པའི་ཕྱིར་ཟག་མེད་ཀྱི་སྡོམ་པ་ནི་གཟུགས་ཀྱི་ཕུང་པོ་དང། དང་པོ་དང་གཉིས་པའི་དངོས་གཞི་ན་ཡིད་བདེ་དང། ད་ཡིད་བདེ་སུ་གཏོང་བ་ལ་ད་གཅིག་ཚོར་བའི་ཕུང་པོ་ཚོར་བའི་ཕུང་པོ་བྱ་བ་དང་གསུམ་པ་ན་བདེ་བ་དང། ད་ད་དེ་ཚོར་བའི་ཕུང་པོ་བྱ་སོང། དང་པོའི་ཉེར་བསྡོགས་དང་དང་པོའི་དངོས་གཞི་ཁྱད་པར་ཅན་དང་བཞི་པའི་དངོས་གཞི་བཏང་སྙོམས་ནི་ཚོར་བ་ཡིན་ལ་ད་ཚོར་བ་བྱ་སོང་ཚོར་བའི་ཕུང་པོ་བྱས་ཚོར་བའི་ཕུང་པོ་བྱས་ད་བསམ་གཏན་ཨ་ཅིག་དེ་དུ་བ་དང་ད་བསམ་གཏན་དངོས་གཞི་བཞི་པ་རེད་པ་དེ་རེད་ན་རང་རང་ཚོར་བ་མི་འདྲ་བ་རེད་པ། བསམ་གཏན་དང་པོའི་དངོས་གཞི་ན་ཡིད་བདེ་ཡོད་རེད། གཉིས་པ་ན་ཡིད་བདེ་ལ་ཆགས་བྲལ་བྱས་ཚོར་བ་བདེ་བ་སྐྱེ་འགྲོ་རེད། བདག་འདིར་བ་བསམ་གཏན་དང་པོ་དང་གཉིས་པའི་དངོས་གཞི་ན་ག་རེ་ཚོར་བ་ཡིད་བདེ་བྱས། ད་གཉིས་པའི་གཉིས་པ་གསུམ་པོ་ལ་གསུམ་པའི་དངོས་གཞི་ཡིན་དུས་སྒང་ལ་ཚོར་བ་ཡིད་བདེ་དེ་ལ་ཆགས་པ་དང་བྲལ་ནས་ཨ་གསུམ་པའི་གནས་སྐབས་སུ་ཚོར་བ་བདེ་བ་ཡོང་གི་རེད། ད་གསུམ་པ་ནས་ཨ་བཞི་པ་འདི་སྐྱེས་ཡོང་དུས་སྒང་ལ་ཨ་ཚོར་བ་བདེ་བ་དེ་ཡང་ཆགས་པ་དང་བྲལ་ནས་ཚོར་བ་བཏང་སྙོམས་ལས་འགྲོ་གི་རེད་བསམ་གཏན་བཞི་པའི་དངོས་གཞི་ན་ཡོད་པའི་ཚོར་བ་དེ་ལ་ཚོར་བ་བཏང་སྙོམས་མ་གཏོགས་ཚོར་བ་ཡིད་བདེ་ཡོད་བ་མ་རེད་ཨ་ཡིད་མི་བདེ་ནི་དེ་ཡོད་བ་མ་ཡིད་མི་བདེ་བ་ཅི་ལྟར་གོ་བསམ་གཏན་དེ་ཡོད་བ་མ་རེད་བ་བསམ་གཏན་དང་པོ་ནས་ཡན་ཆད་ཡོད་བ་མ་རེད།

ད་འདིའི་ལམ་ཕྱི་མ་གཉིས་སུ་གོ་རྒྱུ་འདུག་ག། ལམ་ཕྱི་མ་གཉིས་ག་རེད། མཐོང་ལམ་དང། སྒོམ་ལམ་དང་མི་སློབ་ལམ་གཉིས་རེད་བ། ད་མཐོང་ལམ་གཟུགས་མེད་ལ་བརྟེན་པ་ཡོད་བ་མ་རེད་གཟུགས་མེད་རྟེན་ཅན་གྱི། ཨ་གཟུགས་མེད་རྟེན་ཅན་གྱི་ཨ་ཅིག་ཀྱང་སེམས་དཔའ་ཉིད་དེ་མཐོང་ལམ་པ་ཅིག་མེད་པ་ཅིག་གྲུབ་ཀྱི་འདུག་ག་མཐོང་ལམ་ཡོད་བ་མ་རེད་སེམས་རྟོག་ཅིག། མཐོང་ལམ་དེ་བསམ་གཏན་ས་དྲུག་ལ་བརྟེན་གྱི་རེད་བ་ནམ་རྒྱུན་ང་ཚོས་མཐོང་ལམ་སེམས་རྟེན་དེ་ལ་བསམ་གཏན་ས་དྲུག་བཞག་དགོས་བ། མཐོང་ལམ་དང་སྦྱོར་ལམ་གཉིས། བསམ་གཏན་ས་དྲུག་ལ་བརྟེན་པ་གཅིག་པོ་རེད། སྦྱོར་ལམ་བརྟེན་བྱའི་གནས་སོགས་ནི་སྲིད་ཡིན་པས་ད། མདོ་དོན་ག་ཟེར་ན། སྦྱོར་ལམ་གྱི་སེམས་རྟེན་ད་ག་རེ་རེད་མཐོང་ལམ་སེམས་རྟེན་གཉིས་གཅིག་པ་ཆགས་འགྲོ་གོ་རེད་ག་ཟེར་ན་བསམ་གཏན་ས་དྲུག་བརྟེན་པ་གཅིག་པུ་ཆགས་འགྲོ་མཐོང་ལམ་གྱི་སེམས་རྟེན་དེ་ལ་བསམ་གཏན་ས་དྲུག་བརྟེན་ན་གཟུགས་མེད་བརྟེན་པ་ཞིག་མི་འདུག་བ། མེད་པས་ན་ད་གཟུགས་མེད་ལ་ག་རེ་ཡོད་མ་རེད་མཐོང་ལམ་མེད་གསུང་གི་རེད་ཟེར་ད་ལམ་ཕྱི་མ་གཉིས་སུ་མཐོང་ལམ་སྒོམ་ལམ་དང་མི་སློབ་ལམ་གཉིས་གཟུགས་མེད་ལ་བརྟེན་གྱི་རེད་མཐོང་ལམ་གཟུགས་མེད་ལ་ག་རེ་ཡོད་མ་རེད། ཡང་ལམ་ཕྱི་མ་གཉིས་གཟུགས་མེད་དང་པོ་གསུམ་ལ་བལྟས་ན། གཟུགས་མེད་དང་པོ་གསུམ་མ་གཏོགས་གཟུགས་མེད་འདི་སྲིད་རྩེ་ལ་བརྟེན་མ་རེད་བ། དང་པོ་གསུམ་ལ་བརྟེན་ན་ནི་ཕུང་པོ་བཞི་པ་ཅན་རེད་ག་རེ་ཟེར་ན་དེ་ན་གཟུགས་མེད་ཅིང་ཚོར་བ་ལ་སོགས་པ་གཞན་དག་ཡོད་ད་དེ་ལ་གཟུགས་ཡོད་བ་མ་ལགས་ཏོ། དེ་གཟུགས་མེད་ན་དེ་འདྲའི་གཟུགས་མེད་ཀྱི་འཕགས་པའི་ཨ་ཅིག་གཟུགས་མེད་རྟེན་ཅན་གྱི་འཕགས་པའི་ད་གཅིག་རྒྱུད་ཀྱི་སྒོམ་ལམ་པོ་དོ་བ་ཟག་མེད་སྒོམ་ལམ་དེའི་ཚོགས་པ་ན་སྡོམ་པ་ཡོད་བ་མ་རེད་ཟག་མེད་ཀྱི་སྡོམ་པ་ཡོད་བ་མ་རེད་པས། ད་ཟག་མེད་དང་ཟག་མེད་ཀྱི་སྡོམ་པ་གཉིས་གྲུབ་ན་གྲུབ་མཉམ་ད་གཅིག་འགག་ན་འགག་མཉམ་རེད་དཔེར་ན་བསམ་གཏན་དང་བསམ་གཏན་གྱི་སྡོམ་པ་གཉིས་གཅིག་པུ་ཇི་སྙེད་རེད་ད་འདི་སྐབས་དུ། རྟོག་དཔྱོད་མང་པོ་ཡོང་དགོས་རེད་ད་ང་ཚོ་རྗེས་ལ་རྟོག་དཔྱོད་ཡོང་དགོས་པ། ད་མཆིམས་མཛོད་ན་མེད་མེད་གསུང་གི་འདུག་བ། ཡོད་མ་རེད་གཞི་ཆགས་གསུང་གི་འདུག་བ། ཕལ་ཆེར་སྡོམ་དང། ཡིད་བྱེད་དོ་གསུམ་ཡོད་པ་གཞི་ཆགས་གསུང་དགོས་རེད་ད་འདི་ཡོད་སྟངས་ཡང་གཅིག་མི་འདྲ་བ་ཞིག་རེད། དེ་ལ་གཟུགས་མེད་ཅིང་ཚོར་བ་ལ་སོགས་པ་གཞན་དག་ཡོད་པའི་ཕྱིར་རེད་མི་ལྕོགས་མེད་པ་དང། བསམ་གཏན་དང་པོ་ལ་མི་ལྕོགས་མེད་ཟེར་གྱི་འདུག་བ། བསམ་གཏན་གཉིས་པའི་ཉེར་བསྡོགས་དང་གསུམ་པའི་ངོས་ཉེར་བསྡོགས་བཞི་པའི་ཉེར་བསྡོགས་དུ་མི་ལྕོགས་མེད་འཇོག་གི་མི་འདུག་བ། བསམ་གཏན་དང་པོའི་ཉེར་བསྡོགས་རྐྱང་པ་ལ་ག་རེ་རེད། ཉེར་བསྡོགས་མི་ལྕོགས་མེད་ཟེར་ག་རེ་རེད་དེ་ཁྱེད་རང་ཚོ་བསམ་གཟུགས་རྩོད་ས་རེད་བ། བསམ་གཏན་དང་པོའི་ཉེར་བསྡོགས་ལ་ཉེར་བསྡོགས་མི་ལྕོགས་མེད་ཁྱབ། རེད་བ། དེ་ང་ཚོ་ཀུན་མཁྱེན་གྱི་ཀུན་མཁྱེན་གྱི་གསུང་གི་གྲངས་བཅས་བསམ་གཟུགས་ཆེན་མོ་ན་གྲངས་བཤད་རེད། དེ་གསུང་འདུག་བ། ད་བསམ་གཟུགས་ཆེན་མོ་འོག་ཏུ་མི་ལེགས་རེད། བསམ་གཏན་དང་པོའི་ཉེར་བསྡོགས་ཉེར་བསྡོགས་མི་ལྕོགས་མེད་པས་ཁྱབ། གཉིས་པའི་ཉེར་བསྡོགས་གསུམ་པའི་ཉེར་བསྡོགས་དེ་ཚོ་ཉེར་བསྡོགས་མི་ལྕོགས་མེད་བཞག་གི་མ་རེད་པ། ད་འདི་གར་བྱས་ནས་བསམ་གཟུགས་ཅུང་རྩོད་ས་རེད་པ། བསམ་གཟུགས་རྩོད་རེད་པ། ད་འདི་ཟེར་དུས་བསམ་གཏན་དང་པོའི་ཉེར་བསྡོགས་ལ་སེམས་རྟེན་བྱས་ནས་ཁམས་གསུམ་གྱི་ཉོན་མོངས་ཐམས་ཅད་ཅིག་ཅར་དུ་སྤང་བའི་ནུས་པ་དེ་ཡོད་རེད། ད་སྤངས་པས་ཁྱབ་པ་ཡོད་མ་རེད་པ། ནས་གོ་ལ་བསྟན་ན་པའི་ཅིག། དེ་ལ་པང་དུ་ཡག་པོ་ཆགས་ཀྱིན་རེད་ཡོད་རེད་ད་ང་ལ་མ་གསུངས། མི་ཅིག་ཅ་ལག་དགོངས་ན་ཁྱོད་ལྕོགས་ཀྱི་རེད་པས་ངས་ལྕོགས་ཀྱི་རེད་བསམ་ངས་ལྕོགས་ཀྱི་རེད་ངས་མི་ལྕོགས་པ་ཡོད་མ་རེད་སྐད་ཆ་ཤོད་པ་དེ་འདྲ་བོ་རེད། འོ་བྱས་ཙང་ཁོས་ཉེར་བསྡོགས་བསམ་གཏན་དང་པོའི་ཉེར་བསྡོགས་ལ་བརྟེན་ནས་ཁམས་གསུམ་གྱི་ཨ་ཅིག་གི་ཉོན་མོངས་ཐམས་ཅད་ལ་ཆགས་བྲལ་བྱེད་ཐུབ་རེད། ད་མཛོད་གནས་ལྔ་པའི་ནང་ཡོང་གི་རེད། ད་ཡ་འདི་བྱེད། ད་ཁྱད་པར་བསམ་གཏན་ཁྱད་པར་བསམ་གཏན་ས་པའོ་ཞེས་པ་དང། མི་ལྕོགས་མེད་པ་དང་ཁྱད་པར་བསམ་གཏན་ས་པའོ་ཞེས་པ་དང། དེ་ནི་ཆོས་མཆོག་དང་ས་གཅིག་འོ་དེ་གཉིས་དང་པོ་དེ། སྦྱོར་ལམ་སྟོན་བྱེད་གནས་སུ་མ་དང། དེ་ནི་ཆོས་མཆོག་དང་ས་གཅིག། དེ་ནི་ཟེར་དུས་གང་མཐོང་ལམ་ལ་བཞག། མཐོང་ལམ་འདི་ག་རེ་དང་ས་གཅིག་པོ་རེད་ཟེར་ན་ཆོས་མཆོག་དང་ས་སྦྱོར་ལམ་ཆོས་མཆོག་ཆེན་མོ་དང་ས་གཅིག་རེད། ད་ས་གཅིག་ཡིན་ཙང་བསམ་གཏན་ས་དྲུག་མ་གཏོགས་ག་པར་བརྟེན་མ་རེད་གཟུགས་མེད་ལ་བརྟེན་མ་རེད་དེ་རེད། དེ་ནི་ཆོས་མཆོག་དང་ས་གཅིག་ཅེས་འཆད་པར་འགྱུར་བའི་ཕྱིར་མཐོང་ལམ་ག་རེ་རེད་གཟུགས་མེད་ལ་བརྟེན་པ་ནི་མེད་དེ། མཐོང་ལམ་གྱི། ཨང་ཅིག་འདོད་པའི་མཐོང་ལམ་གྱིས། འདོད་པའི་བདེན་པ་ལ་ཡང་དམིགས་ལ། གཟུགས་མེད་པས་ནི་དེ་ལ་དམིགས་པར་མི་ནུས་པའི་ཕྱིར་དང་མཐོང་ལམ་གྱིས་འདོད་པའི་བདེན་པར་དམིགས་ཀྱི་རེད་མ་གཏོགས་ཨང་ཅིག། མཐོང་ལམ་གྱིས་འདོད་པའི་བདེན་པ་ལ་ཡང་དམིགས་ལ། གཟུགས་མེད་པས་ནི་དེ་ལ་དམིགས་པར་མི་ནུས་པའི་ཕྱིར་དང། གོང་ན་མཐོང་ལམ་མེད་ཅེས་འབྱུང་བས་མཐོང་ལམ་ནི་འདོད་པའི་རྟེན་ཅན་ཁོ་ན་ཡིན་པའི་ཕྱིར་ད་འདིར་མཐོང་ལམ་གསར་ཐོབ་བྱ་དགག་ཅིང། ད་ད་ཅིང་གང་དགེ་འདུན་ཉི་ཤུ་ན་བག་འཕྲོད་ཡོང་དུས་གང་ལ་གཟུགས་ཁམས་རྟེན་ཅན་གང་ལ་མཐོང་ལམ་པ་ད་མང་པོ་འཕྲོད་ཡོང་གི་རེད་དེ་འཕྲོད་ཡོང་དུས་གང་ལ་ད་ཅིག་གོང་ན་མཐོང་ལམ་མེད་ལུང་དྲངས་ཡོང་དུས་གང་ད་འདི་མཐོང་ལམ་གསར་དུ་ཐོབ་པའི་རྟེན་འདི་ལ་ཨང་ཅིག་གོང་མའི་གང་རྟེན་ཅན་གང་ཟག་མེད་ཞིག་སྐད་ཅིག་མི་འདུག་ཅི་ལའང་མཐོང་ལམ་ཐོབ་པའི་གང་ཟག་འདི་ཡོད་ཆོག་གི་རེད་གསར་དུ་ཐོབ་པའི་རྟེན་འདི་ལ་གང་གིས་གསར་དུ་ཐོབ་པ་ལ། མཐོང་ལམ་ཐོབ་པའི་རྟེན་གསར་དུ་ཐོབ་པའི་རྟེན་གང་ཟག་དེ་ལ་ཨང་སྐྱོ་ཤས་ཆེ་བ་ངེས་འབྱུང་དང་དེ་ཚོའི་བསམ་པ་སྐྱེ་སླ་བ་འཁོར་བ་ལ་སྐྱོ་ཤས་ཤུགས་ཆེ་པོ་སྐྱེ་སླ་བ་དེ་འདྲས་ཅིག་དགོས་ཀྱི་རེད་དེ་འདྲས་མེད་ན་མཐོང་ལམ་སྐྱེ་གི་མ་རེད་ལབ་ཤེས་རེད་སྐྱེ་སེམས་ལྡན་པ་དེ་ལ་ཕལ་ཆེར་དགོས་ཨ་ཡོད་ན་བསམ་ས་རེད། དེས་བསམ་གཏན་གྱི་སེམས་མ་ཐོབ་ན་ནི་གཟུགས་མེད་ཀྱི་སེམས་ཀྱང་མི་ཐོབ་ལ། དེ་ཟེར་དུས་གང་ལ་བསམ་གཏན་གྱི་སེམས་མ་ཐོབ་ན་དེ་འདྲའི་རེད་ད་ག་ཟེ་ན། འོ་ལགས་སོ་འདོད་པའི་རྟེན་ཅན་གང་ཟག་དེ་བསམ་གཏན་གྱི། ད་བསམ་གཏན་དངོས་གཞི་མ་ཐོབ་ན་གཟུགས་མེད་ཐོབ་ཐུབ་མ་རེད་བ། ལ་གཟུགས་མེད་ཐོབ་དཀའ་བར་བྱ་སྟེ་རེ་བ་གཟུགས་མེད་ཀྱང་མི་ཐོབ་ལ། ཐོབ་ན་སུ་དང་བསམ་གཏན་དངོས་གཞི་ཐོབ་ན་དེ་ལ་བརྟེན་ནས་གང་ཟེར་ན། ལམ་བསྒོམ་ན་འགྲིག་གི་འདུག་གང་མཐོང་ལམ། ད་དུ་འདོད་པའི་རྟེན་ཅན་གང་ཟག་གཅིག་གིས་ཨ་ནི་ཞིག་མཐོང་ལམ་སྐྱེ་ཡོང་དུས་སྒང་བསམ་གཏན་ས་རུ་བརྟེན་གྱི་རེད་མ་གཏོགས་ག་རེ་རེད། དེ་བརྟེན་གྱི་མ་རེད་གཟུགས་མེད་ལ་བརྟེན་གྱི་མ་རེད་གང་ཟེར་ན། གཟུགས་མེད་དངོས་གཞི་གང་ཟེར་ན། སྐྱེ་ན་ནི་དེ་ལ་བསམ་གཏན་དངོས་གཞི་གང་སྐྱེ་བ་སྔོན་དུ་སོང་བས་ཁྱབ་རེ་བ། བསམ་གཏན་དངོས་གཞི་སྐྱེ་བ་སྔོན་དུ་སོང་ནས་དེ་ལ་བརྟེན་ནས་འགྲིག་གི་ཡིན་ཕྱིན་གཟུགས་མེད་དངོས་གཞི་བརྟེན་དགོས་པ་ཡོད་མ་རེད་བ། དེ་གསུངས་དགོས་ཟེར་རེད་དེ་གཉིས་ལ་བརྟེན་ནས་ལམ་བསྒོམ་པར་བྱེད་ཚེ་བསམ་གཏན་དག་གི་ལམ་རྣམས་སླ་ས་གཞན་དག་ནི་དཀའ་བ་ཡིན། ད་བསམ་གཏན་གྱི་དངོས་གཞི་སེམས་རྟེན་བྱས་ན་ཨ་ལམ་སྐྱེ་བའི་ལམ་འདི་སླ་བ་རེད། ས་གཞན་དག་ནི་དཀའ་བ་ཟེར་དུས་ཉེར་བསྡོགས་ཀྱི་སེམས་རྟེན་བྱས་ནས་སྐྱེ་ནས་དེ་ནས་ལམ་འདི་བསྒོམས་པས་ན་ལམ་འདི་སྐྱེ་དཀའ་བ་རེད་འདི་ས་གཞན་ཟེར་དུས་ལ་ཉེར་བསྡོགས་བྱ་ཡོད། བསམ་གཏན་དག་གི་ལམ་ན་སླ། བསམ་གཏན་གྱི་དངོས་གཞི་སེམས་རྟེན་བྱས་ནས་ལམ་འདི་བསྒོམས་པས་ན་ལམ་འདི་སྐྱེ་སླ་བ་རེད་ད་འདི་ལ་སྐྱེ་སླ་བ་རེད། ས་གཞན་ཟེར་ན་ཉེར་བསྡོགས་ལ་སོགས་པ་སེམས་རྟེན་བྱས་ནས་ལམ་དེ་ཅིག་བསྒོམས་པས་ན་སྐྱེ་དཀའ་བ་རེད་འདི་ལབ་རེད་ས་གཞན་ན་ནི་དཀའ་བ་ཡིན་ད་འདི་ལ་ལམ་གང་ཟེར་ན་དཀའ་ལ་བུལ་བ་བུལ་ལ་དཀའ་བ་ད་འདི་མུ་བཞི་བརྩི་ཡ་ཡོད་མཛོད་ནང་ན་བྱེད་ཐལ་བར་འགྱུར་བས་ཡན་ལག་གིས་ཟིན་ཞིང་ཞི་གནས་དང་ལྷག་མཐོང་ཟུང་དུ་འབྲེལ་བ་དེ་ལ་བརྟེན་ནས་ལམ་སྐྱེ་སླ་བའི་ཕྱིར་ཡང་འདི་བྱེད། དེའི་ཕྱིར་མཐོང་ལམ་གྱི་ཟག་མེད་ནི་ཤེས་རབ་འཁོར་དང་བཅས་ན་ཕུང་པོ་ལྔ་པོ་ཁོ་ནར་ངེས་སོ་དེ་རེད། ད་མཐོང་ལམ་ཟག་མེད་ཡིན་ན་འཁོར་དང་བཅས་ན་ཕུང་པོ་ལྔ་པོ་ཁོ་ན་ཡིན་པས་ཁྱབ་རེ་ཁྱབ་སྟེ་གཟུགས་མེད་གང་ཟག་རྟེན་ཅན་གང་ཟག་རྒྱུད་ལ་མཐོང་ལམ་མེད་པའི་ཕྱིར་བཅས་ད་དེ། ཡང་ན་ག་རེ་ཟེར་ན་འདོད་པའི་གང་ཟག་ཡང་ན་ག་རེ་ཟེར་ན་གཟུགས་ཁམས་གང་ཟག་དེའི་རྒྱུད་ལ་སྐྱེས་ན་ཕུང་པོ་ལྔ་པོ་ཅན་ཡིན་པས་ཁྱབ་རེ་བ། ངེས་སོ། བརྟེན་པའི་དོན་ཡང་ད། འདི་རེ་བ། བརྟེན་ཚུལ་འདི་རེ་བ། ད་བརྟེན་ཚུལ་དེ་སེམས་རྟེན་བྱེད་ཚུལ་འདི་རེ་བ། བརྟེན་པའི་དོན་ཡང་ལམ་འདི་དག་བསམ་གཏན་དང་གཟུགས་མེད་ཀྱི་ཏིང་ངེ་འཛིན་གྱི་རང་བཞིན་དུ་སྐྱེས་པ་ལ་བརྗོད་ཀྱི། འཁར་གཞོང་ལ་རྒྱ་ཤུག་བརྟེན་པ་ལྟར་མ་ཡིན་འདི་སེམས་རྟེན་བྱེད་ཚུལ་དེ་རེད་ཟག་མེད་ས་དྲུག་ལ་བརྟེན་གསུངས་ཡོད་རེད་བ་དཔེར་ན་མཐོང་ལམ་ཡིན་ནའི་རེད་སྦྱོར་ལམ་བརྟེན་ཚུལ་དེ་ག་རེད། སེམས་རྟེན་བྱེད་ཚུལ་དེ་རེད་བ་དེ་འཁར་གཞོང་ལ་རྒྱ་ཤུག་བརྟེན་པ་ལྟ་བུ་དོན་གཞན་པའི་རྟེན་བརྟེན་པ་དེ་མ་རེད་གསུང་བ་རེད་ད་ངོ་བོ་གཅིག་པའི་ཚུལ་གྱིས་བརྟེན་པས་ད་ང་ཚོ། ཅིག་དེ་དེ་ག་ལས་ཡོང་གི་རེད་ད་སེམས་རྟེན་བྱེད་ཚུལ་དེ་བས་ལྕགས་གོང། ཅིག་མེ་ནང་ལ་བསྲེག་ཡོང་དུས་ཨ་ལ་ལྕགས་གོང་དམར་པོ་དམར་རྐྱང་ཆགས་འདུག་ཨ་ལ་ཨ་ནི་ལྕགས་གོང་ཁོ་རང་ཅིག་རང་བཞིན་རེད་བ་དེ་མེའི་རང་བཞིན་དུ་ཕར་སོང་ཨ་འདི་འདྲ་ཞིག་བརྟེན་པ་ཟེར་གྱི་རེད། མི་འཇིགས་མི་འཇིགས་སེམས་རྟེན་དེ། ཨན་ཅིག་གང་ཟེར་ན། གང་ཟེར་ན། སེམས་དེའི་ངོ་བོར་ད། ཕར་སྐྱེས་པའི་ཐོག་དེ་ནི་སེམས་རྟེན་བྱེད་ཀྱི་ཡོད་རེད་མ་གཏོགས་ངོ་བོར་མ་སྐྱེས་ན་སེམས་རྟེན་བྱེད་ཐུབ་མ་རེད་ད་དེ་བློ་ལ་འཆར་དཀའ་བོ་ཞིག་ཡོང་གི་འདུག་ལྕགས་གོང་མེ་འབར་ཚེ་དེ་ལས་སླ་བོ་འདུག་བ། ལྕགས་གོང་མེ་ནང་བཅུག་པས་ན་ལྕགས་གོང་གི་རང་བཞིན་དམར་པོ་ཆགས་ནས་འདུག་བ་ལ་ཁོ་རང་གི་རང་བཞིན་ལ་དེ་མེ་འདྲ་བོ་ཆགས་འགྲོ་བ་གསལ་བོ་འདུག་བ། ནི་སེམས་དེ་ག་སེམས་གང་ཟེར་ན། གང་ཟེར་ན་ད་ཅིག། སེམས་ཤེས་པ་དེ་སེམས་རྟེན་བྱེད་ཚུལ་དེ་ཤེས་པ་དེ་ངོ་བོར་སྐྱེ་ཚུལ་དེ་ཤེས་པ་དེ་ཡིན་པ་ལ་ནི་གཅིག་པུ་མི་འདུག། ད་ངོ་བོར་སོང་ཟེར་དུས་གོ་རྒྱུ་གོ་དཀའ་བོ་ཞིག་ཡོང་གི་འདུག་ད་ཨ་མཚུངས་ལྡན་འགྲོ་བ་ཡ་མི་འདུག་ཨ་དེ་སེམས་རྟེན་བྱེད་པ་མཚུངས་ལྡན་འགྲོ་བ་མ་རེད་སེམས་རྟེན་ད་སེམས་བསྐྱེད་ཀྱི་ད་ཅིག་སེམས་རྟེན་དེ་ལ་རྒྱལ་བ་ལ་དམིགས་པའི་དད་པ་དང་ད་ན་ཞེས་སྙིང་རྗེ་ཡོད་ལབ་བཤད་རེད་བ་ད་འདི་སྐྱེ་བའི་སེམས་རྟེན་ལ་དགོངས་ཟེར་ཡོད་དེ་ཡོད་རེད་ད་ད་གང་ལྟར་ཡང་དེ་དེ་ངོ་བོར་འགྲོ་ག་ཡོད་མ་རེད་དེ་ངོ་བོར་འགྲོ་བ་མ་དེ་ག་ས་དེ་ངོ་བོར་སེམས་མཚུངས་ལྡན་དུ་འགྲོ་ག་ཡོད་དེ་བེད་སྤྱོད་ཡོད་སྲིད་མ་རེད་གང་ན་དེ་ངོ་བོར་སོང་ན་འཇོག་རེད་པ་ད་འདི་འདི་སོང་བ་རེད་འཁར་གཞོང་དང་རྒྱ་ཤུག་ལྟ་བུ་ཡང་ན་དོན་གཞན་པར་བ་དེ་བཞིན་ད་ང་རྒྱུ་འབྲས་རྟེན་བརྟེན་ཚུལ་དེ་རིགས་མ་གཏོགས་ཨ་ཅིག་ངོ་བོ་གཅིག་པའི་རྟེན་འདོད་ཚུལ་མ་རེད་སྐབས་འདིའི་རྟེན་འདོད་ཚུལ་དེ་ག་རེད་ངོ་བོ་གཅིག་པའི་རྟེན་འདོད་ཚུལ་ཨ་འདི་རེད་སོང་བ་རེད་ད་ནི་གཉིས་པ་བརྡར་བཏགས་པའི་ཆོས་མངོན་པ་ལ་རྣམ་པ་གཉིས་ད་འདུག་བྱས་ད་འདི་སྐབས་སུ་ག་རེ་ཟེར་ན་ཆོས་མངོན་པ་ཞེས་ཡོང་དུས་ཀ་ལ་དོན་དམ་པའི་ཆོས་མངོན་པ་དང་བརྡར་བཏགས་པའི་ཆོས་མངོན་པ་གཉིས་ཤེས་ཀྱི་རེད་ད་དོན་དམ་པའི་ཆོས་མངོན་པ་དེ་ག་རེ་ཟེར་ན་ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་བཅས་ཚིག་རྐང་གཅིག་པུ་དེ་རེད། ད་ཆོས་མངོན་ཟེར་དུས་ཀ་ལ་དོན་དམ་པའི་ཆོས་མངོན་པ་དེ་དྲི་མ་མེད་པའི་ཤེས་རབ་རེད། དྲི་མ་མེད་པའི་ཤེས་རབ་ཀྱི་རྗེས་འབྲང་དང་བཅས་པ་ག་རེ་ཆ་ཚང་ག་རེ་རེད་དོན་དམ་པའི་ཆོས་མངོན་པ་རེད། དེ་ཡང། ག་ས་ཨང་ཅིག་མཐོང་སྒོམ་མི་སློབ་ལམ་གསུམ་དེ་ཨང་ཅིག་ཟག་མེད་དེ་ལ་མཐོང་སྒོམ་མི་སློབ་ལམ་གསུམ་བཞག་དེ་ཟག་མེད་ས་དྲུག་ལ་བརྟེན་ན་ནི་ག་རེ་རེད་ཕུང་པོ་ལྔ་པ་ཅན་རེད། ད་ལམ་ཕྱི་མ་གཉིས་གཟུགས་མེད་དང་པོ་གསུམ་ལ་བརྟེན་ན་ནི་ག་རེ་རེད་ཕུང་པོ་བཞི་པ་ཅན་རེད་རྗེས་འབྲང་བཅས་ན་ཕུང་པོ། ད་སྡོམ་ན་ག་རེ་རྗེས་འབྲང་བཅས་ན་ཕུང་པོ་ལྔ་གསུངས་ཞེས་རེད། ད་བསམ་གཏན་གྱི་ས་དྲུག་ལ་བརྟེན་ནས་མཐོང་སྒོམ་མི་སློབ་ལམ་གསུམ་སྐྱེས་པས་ན་རྗེས་འབྲང་དང་བཅས་ན་ཕུང་པོ་ག་ཚད་རེད་ཕུང་པོ་ལྔ་པ་ཅན། ད་ལ་སོ། ལམ་ཕྱི་མ་གཉིས། གཟུགས་མེད་དང་པོ་གསུམ་ལ་བརྟེན་ནས་སྐྱེས་ན་ག་རེ་རེད། རྗེས་འབྲང་བཅས་ན་ཕུང་པོ་ག་རེ་རེད་བཞི་པ་ཅན་རེད་ག་རེ་ཡོད་མ་རེད་གཟུགས་ཀྱི་ཕུང་པོ་ཡོད་མ་རེད་ད་འདི་རྗེས་འབྲང་ཟེར་དེ་དེའི་ན་སེམས་འཁོར་དེ་ན་ག་རེ་ཟེར་ན། སེམས་གཅིག་གི་འཁོར་དུ་འགྲོ་མཁན་གྱི་ཤེས་པ་ཡིན་པའམ་ཡང་དེ་ཚོགས་པ་ན་གཏོགས་པ་ལ་གོ་བ་རེད།

རི་བོ་དང་གི་དང་གི་ལུང་དང་གི་འདྲེན་གི་ཕྱི་ནང་ཕལ་ཆེར་དྲུག་ཐུན་ཡར་སོར་ལ་ཆགས་འགྲོ་གི་འདུག་རེད་པ། ད་ག་ན་ཞིག་ཡི་དྭགས་སྐབས་སྟོབས་ཀྱིས་འཇུག་པ་ཡིན་པ་དེ་གསེར་ཕྲེང་གི་ལུང་དུ་དྲངས་པས་ན་གང་དང་ཡང་དག་ཅེས་པའི་ཚིག་དེ་སྐབས་སྟོབས་ཀྱིས་འཇུག་གི་རེད། ད་ཅི་དང་ཁོ་ཁྱད་པར་གྱི་ཚིག་དང་འབྲེལ་བ་རེད་ཐུབ་རྣམས་ཞེས་པའི་ཚིག་དང་འབྲེལ་བ་ཡིན་ན་ཁྱད་པར་གྱི་ཚིག་དང་འབྲེལ་བ་དེ་འབྲེལ་བ་རེད་དེ་ཡིན་ན་སྐབས་སྟོབས་ཀྱིས་འཇུག་གི་རེད་གསུངས་འདུག་བ། ཕྱི་ཚུལ་ཁོ་རང་བྱས་པས་ན་སྐབས་སྟོབས་ཀྱིས་འཇུག་པ་ལ་ཁྱད་པར་གྱི་ཚིག་དང་མ་འབྲེལ་བ་ཞིག་དགོས་རེད་གསུངས་པ་དེ་ནང་འགལ་སླེབས་ཀྱི་འདུག་བ།

གོང་མའི་ཉོན་མོངས་ཐམས་ཅད་ག་རེ་རེད་ལུང་མ་བསྟན་རེད་ག་ཟེར་ན་ཉོན་མོངས་ལ་དགེ་བ་ཡོད་མ་རེད་བ། མི་དགེ་བ་ནི་ཁམས་གོང་མ་ཡོད་མ་རེད་ད་ལུང་མ་བསྟན་པ་ནི་འགྲོ་ས་ཡོད་མ་རེད་གོང་མའི་ཉོན་མོངས་ལ། འདོད་པའི་ཉོན་མོངས་དེ་ལ་ག་རེ་ཟེར་ན་ཆ་ཚང་མི་དགེ་བ་མ་རེད་དེ་ལ་ག་རེ་ཟེར་ན། དགེ་བ་མ་རེད་ད་ལུང་མ་བསྟན་ཡོད་རེད་ལ། ལུང་མ་བསྟན་ག་རེ་ཟེར་ན་འཇིག་ལྟ་དང་མཐར་ལྟ་དེ་གཉིས་དང་མཚུངས་ལྡན་སོང་བའི་མ་རིག་པ་དེ་གསུམ་འདི་ག་རེ་རེད་ལུང་མ་བསྟན་རེད་གཞན་ཐམས་ཅད་ནི་མི་དགེ་བ་རེད། གོང་མ་ཐམས་ཅད་ལུང་མ་བསྟན་འདོད་ན་འཇིག་ཚོགས་ལྟ་བ་དང་མཐར་འཛིན་ལྷན་སྐྱེས་མ་རིག་སྟེ་ལྷག་མ་རྣམས་ནི་མི་དགེ་བ་གསུངས་ཤེས་རེད་བ། དེ་བས་ད་ཐམས་ཅད་མི་དགེ་བ་ད་དགེ་མི་དགེ་ལུང་མ་བསྟན་གསུམ་ཡོང་གི་འདུག་ག། སྔོན་ལ་བར་དུ་ད་ད་དུས་ཅིག་ད་ན་ད་དུས་ལ། ད་ཡིན་ན་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པའི་མུན་པ་དེ་ལགས། དགེ་མི་དགེ་ལུང་མ་བསྟན་གསུམ་ཀ་ཡོད་པར་ཐལ། ཡོད་ན་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པའི་མུན་པ་དེ་ལགས་དགེ་བ་ཅིག་ཡོད་པར་ཐལ། གསུམ་པ་ཁས་བླངས་ཚར་བར་ཐལ། ད་ཞོག་ཟེར་ན། འོ་རེད་བ། ད་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པའི་མུན་པ་དེ་ལ་འོ་ལགས་སོ་དགེ་བ་ཟག་བཅས་ཡོད་ཞེས་དགེ་བ་ཟག་བཅས་དེ་ལ་འང་བྱིང་བ་ཕྲ་མོ་བྱ་རྒྱུ་ཡིན་པར་ཐལ། འོ་ན་དེ་འདྲའི་བྱིང་བ་ཕྲ་མོ་དེ་བྱིང་བའི་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞེས་པའི་སྐབས་ནས་བསྟན་པའི་འང་ཅིག་དགེ་བའི་ངོ་བོར་གྱུར་པའི་མུན་པ་དེ་ཡིན་པར་ཐལ། འོ་དེ་བྱིང་བའི་ཕྱིར་དེ་འདྲའི་བྱིང་བ་ཕྲ་མོ་དེ་བྱིང་བའི་ཕྱིར་ཉོན་མོངས་ཅན་མ་ཡིན་པའི་མུན་པ་ཡིན་པར་ཐལ། ད་དགེ་བ་བཞག་ན་ཉོན་མོངས་ཅན་མ་ཡིན་པའི་མུན་པ་དེ་བཞག་མ་གཏོགས་ཉོན་མོངས་ཅན་གྱི་མུན་པ་དེ་ལ་དགེ་བ་མི་འདུག་བ། འདིར་བ།

ད་ནི་འཁྲུལ་འཁྲུལ་གང་དང་ཡང་ཤེས་རབ་རྐྱང་པ་ལས་གྲོལ་བ་དེ་ཉིད་དང་གཉིས་ཀའི་ཆ་ལས་གྲོལ་ཤེས་རབ་རྐྱང་པ་ལས་གྲོལ་ཟེར་དུས་འོ་ལགས་ཉོན་མོངས་སྒྲིབ་པ་རྐྱང་པ་སྤངས་ནས་སྙོམས་འཇུག་སྒྲིབ་མ་སྤངས་མཁན་འདི་རེད་གཉིས་ཀའི་ཆ་ལས་གྲོལ་ཟེར་དུས་ཉོན་མོངས་པ་སྙོམས་འཇུག་གཉིས་ཀའི་སྒྲིབ་པ་སྤངས་མཁན་འདི་གཅིག་ལ་ག་རེ་རྒྱན་ཅན་ལབ་རེད་གཅིག་ལ་ག་རེ་རྒྱན་མེད་ལབ་རེད་པ། ཇི་ལྟར་གཉིས་ཀའི་ཆ་ལས་གྲོལ་ཉན་ཐོས་དགྲ་བཅོམ་པ་དེ་ཆོས་ཅན། འོ་ལགས་སོ། བྱིང་བ་ཕྲ་མོ་གཏན་དུ་མ་སྤངས་པར་ཐལ།

དེ་ཉམས་དགོས་མི་འདུག་ག། ད་ཉམས་མཁན་དེ་ཚོ་སླར་སྐྱེས་ཟེར་འགྲིག་དང་མ་ཉམས་མཁན་དེ་སླར་སྐྱེས་ཡོད་མ་རེད་པ་ཨོ་དེ་ལབ་དང། མཛོད་རྩ་བ་ག་རེ་མཛོད་གནས་དྲུག་པ་ཡིན་པ། བཞི་ནི་རིགས་ལས་ལྔ་འབྲས་ལས་ཉམས་འགྱུར་དང་པོ་ལས་མ་ཡིན། ད་འདི་ཁྱེད་རང་ཚོ་འདི་ན་འདི་ཡོད་ཨོ་དུ་ཅེས་གཅིག་འདི་ཅིག་བཏང་ཟེར་བ་ད་གཏན་དུ་བཅོམ་མ་བཅོམ་གཉིས་ཀའི་ཆ་ལས་ཨོ་དེ་ཅིག་བཏང། ད་སྤངས་ཟེར་བ་བྱས་ན་ཡང་ནི་ལུང་འགལ་མང་པོ་ཡོང་གི་འདུག་ག། ད་ཉོན་མོངས་ཅན་གྱི།

ད་རང་འགྲེལ་གྱི་གཞུང་དུ་བྱས་ནས་དམ་དེ་རྫུན་ཐམས་ཅད་ན་གསུངས་སོ། དེ་དག་གི་ཉོན་མོངས་ཅན་གྱི་རྨོངས་པ་དང་བྲལ་བ་ཡིན་ཀྱང། གཏན་དུ་བཅོམ་པ་ནི་མ་ཡིན་ཏེ། ཉོན་མོངས་ཅན་གྱི་མི་ཤེས་པའི་མུན་པ་ནི་དེ་དག་གི་རྒྱུད་ལ་ཡོད་པའི་ཕྱིར། རང་འགྲེལ་གྱི་ལུང་དྲངས་ན་འདི་རེད་པ། ཡོད་པའི་ཕྱིར་ལབ་སོང། གཏན་དུ་སྤངས་ཡོད་མ་རེད། ད་ཡིན་ན་དེའི་རྒྱུད་ལ་བྱིང་བ་ཕྲ་མོ་ཡོད་པར་ཐལ།

ཨོ་འདི་གཅིག་ལབ་ད་ཨོ་འདུ་ཟི་ད་འདི་བྱས་ངོ་ལ་འདི་གཅིག་ལབ་ད་ར་བ་ཨོ་འདུ་གཅིག་དང་པོ་འགྲོ་སྟངས་དེ་ད་ལུང་ཁྱེད་རང་ཚོ་ད་ལས་གི་རེད་འདུ་བྱས་ད་ཡང་བསྐྱར་ག་རེ་ཟེར་ན་ཨོ་འདི་གཅིག་བྱས་ད་ངོ་ལ་ཨོ་ལིམ་བ་འཕྲོད་བཞིན་ད་བྱིང་བ་ཕྲ་མོ་བྱང་འདུ་ཟི་དོག་པོ་བྱས་ཞི་དུ་བ་དེ་ནས་ཕར་ཕྱིན་ནས་དེ་ནས་ག་རེ་ཟེར་ན་ད་དེ་ནས་ག་རེ་ཟེར་ན་འདི་ཡིན་ད་ད་ད་ཨ

ཨ་ནི། རྒྱལ་བ་ཟ་བྱེད་མ་བྲིས་ལུགས་མ་བསྟན་ཡང་ཇག་མར་བས། རྒྱལ་བ་ཟ་བྱེད་ཅེས། ད་གཅིག་པུ་རེད། ཨང་རྒྱལ་བ་ཟ་བྱེད་མ་བྲིས་ལུགས་མ་བསྟན་ཇི་ལྟར་དུ་འགྱོད་ཡིན་ཨང་ཅིག་ཉོན་མོ་ཅན་མ་ཡིན་པའི་བྲིས་པ་ཞིག་ཡོད་ཨ་ད། ཞོ་ཞོ། ད་ད་འདིར་བ། ཡུན་རིང་བ་དང་རྒྱུན་རིང་བ་དག་མི་ཤེས་པའི་རྒྱུ་བཞིའི་དེའི་དབང་གིས་བྱོའི་མིང་པོ་བཞི་པོ་དེར་བ། དག་དེ་འདྲའི་མི་ཤེས་པའི་དེའི་དབང་གིས་མི་ཤེས་པའི་རྒྱུ་བཞི་པོ་དེ་བྱོའི་ཅིང་རྒྱལ་བ་སྲས་བཅས་མ་བྲིས་ལུང་མ་དེ་བྱེ་བྲག་ཏུ་རྒྱུ་ཡིན་མི་ཤེས་པའི་དག་དེ་ཡིན་པ་དང་འོག་ལ་སོགས་ཉོན་མོངས་ཅན་མ་ཡིན་པས་བྲིས་པ་ཡིན་པ་དང། དེ་བྱོའི་ཅིང་རྒྱལ་བ་སྲས་བཅས་མ་བྲིས་ལུང་མ་དེ་ཡིན་པ་དང། ད་ཅིག་དེ་བྱོའི་མ་བྲིས་ལུང་མ་དེ་ཡིན་པ་དང། དེ་བཞི་པོ་དེ་བྱོའི་ཅིང། དག་མིང་པོ་བཞི་དེར་དང་རྒྱུ་བཞི་དེ་མ་ཡིན་པ་རྒྱུ་མཚན་བཞི་དེ་མ་ཡིན་པ་བཅས་མིང་པོ་བཞི་དེ།

ཡ་དེ་ཅི་བཏང་འདྲ་དེ་ཁྱོད་ཚོ་ཁྲུ་འགྲོ་མི་འདུག་བ་རང་གོ་ཅིག་ཁྲུ་པའི་སོར་ཅན་འགྲིག་མ་དང་ཨོ་དུ་ཅི་བཏང་ནས་ད་ཇེ་བང་ཕྲ་མོ་བ་ཁྲི་ད་ཇེ་བང་ཕྲ་མོ་དེ་བར་ནས་ཆད་པ་རྒྱུ་རྒྱ་བ་སོ་ཅན་མ་བྲི་ལུགས་མ་དེ་ཡིན་མེད་བར་ནས་ཆད་པ་རྒྱུ་རྒྱ་བ་སོ་ཅན་མ་བྲི་ལུགས་མ་དེ་ཡིན་དེ་མ་བྲི་ལུགས་མ་དེ་ཡིན་མེད་དེ་མ་བྲི་ལུགས་མ་དེ་མ་ཡིན་པ་ད་གོ་ག་རིན་པའི་ཕྱིར་བྲིབ་ལུགས་མ་དེ་ཡིན་པའི་ཕྱིར་བྲིབ་པ་གང་ཞིག་ལུགས་མ་དེ་ཡིན་པའི་ཕྱིར་ད་ཇེ་རང་མོས་ལོན་རྒྱ་ན་དེ་ཚོ་མི་འདྲ་བ་ཡོང་གི་ཡོད་ཟེར་རེད་ཨོ་དུ་ཅི། ཡང་ད་བྱིང་བ་ཕྲ་མོ་དེ། ཨོ་དེ་གཅིག་བཏང། ད་དེ་མ་རེད་ཁོ་ནང་བཞིན་གཅིག་ལབ་པས་ན་འོ་ནི་འོག་ནས་འཆད་པར་འགྱུར་བའི་རྒྱལ་བ་སྲིན་མ་དྲུག་ལུགས་མ་དེ་ཅི་མེད་ཨ་ཐགས། ཉོན་མོངས་ཅན་མ་ཡིན་པའི་མུན་པ་དེ་ལ། ཡོད། ད་ད་ལྟ་ག་རེ་ཟེར་ན། མི་ཤེས་པའི་མུན་པ་བཞི་རེད་བ། མི་ཤེས་པའི་མུན་པ་བཞི་སྟེ། མི་ཤེས་པའི་མུན་པ་བཞི་ཤ་ཨོ་མི་ཤེས་པའི་མུན་པ་དེ་བཞི་པོ་ཆོས་ཅན་འོག་ནས་འཆད་པར་འགྱུར་བའི་རྒྱལ་བ་སྲིན་མ་དྲུག་ལུགས་མ་དེ་ཡིན་པར་ཐལ་དེ་ཅི་མ་དྲུག་ལུགས་མ་དེ་ཡིན་པར་ཐལ། མ་དྲུག་ལུགས་མ་དེ་མ་ཡིན་པར་ཐལ་སྒྲིབ་ལུགས་མ་དེ་ཡིན་པའི་ཕྱིར། ཡིན་པར་ཐལ་སྒྲིབ་པ་གང་ཞིག་ལུགས་མ་དེ་ཡིན་པའི་ཕྱིར་ཟེར་ར་སྒྲིབ་ལུགས་མ་དེ།

སྒྲིབ་པ་རེད་ཅེས་ཁྲབ་བཟུང་ཕྱིར་སྒྲིབ་པ་རེད་དེ་ཉོན་སྒྲིབ་དང་ཤེས་སྒྲིབ་གང་རུང་མ་རེད་ཁ་ཅིག་ན་སྒྲིབ་པ་ལ་རྫས་ཀྱི་ཉེས་མཁོ་སོགས་ཆོད་ན་ཉོན་སྒྲིབ་དང་ཤེས་སྒྲིབ་གང་རུང་ཁྱབ་ཟེར་ན་འོ་ན་སྙོམས་འཇུག་གི་སྒྲིབ་པ་ཆོས་ཅན་སྐབས་བཞི་པ་ནས་བཏང་རེད་བ། འོ་ཡ་ད་སྙོམས་འཇུག་གི་སྒྲིབ་པ་ཆོས་ཅན་ཤེས་བྱའི་སྒྲིབ་པ་མ་ཡིན་པར་ཐལ། ཡིན་པར་ཐལ། ག་ཟེར་ན་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་དེ་ཡིན་པའི་ཕྱིར་ཡ། བྱ་བ་ཡོད་ན་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་འདི་ལ་ཤེས་བྱའི་སྒྲིབ་པ་ཟེར་དགོས་པ་ཡིན་པའི་ཕྱིར་ཡང་ད་གང་ན་ཕྱིན་ཐོགས་སོང་ད་ལུང་དྲངས་དགོས་དང་ལུང་དྲངས་ན་དང། དེས་ན་ཉོན་མོངས་ཅན་མ་ཡིན་པའི་མི་ཤེས་པ་ནི་ཤེས་བྱའི་སྒྲིབ་པ་སྟེ། དེས་ན་ཉོན་མོངས་ཅན་མ་ཡིན་པའི་མི་ཤེས་པ་དེ་ཤེས་བྱའི་སྒྲིབ་པ་སྟེ། དག་ན་ཤིན་ཏུ་རྒྱབ་ལོག་བྱུང་སོང། དེས་ན་མི་ཤེས་པ་བཞི་པོ་དེ་དག་པོ་ནི་ཤེས་བྱའི་སྒྲིབ་པ་ཡིན་ནོ་ཞེས་ངེས་པར་བྱའོ། ད་ཤེས་བྱའི་སྒྲིབ་པ་ཁས་ལེན་མིན་ལས་དུ་སྣང་བ་རེད།

དཔེར་ན་གང་ཟག་ཅིག་གིས་སྟོང་ཉིད་གང་ཟག་སྟོང་ཉིད་ལག་དམར་བཀབ་སྟེ་གང་ཟག་ཅིག་བྱེ་བྲག་པ་ཅིག་གང་ཟག་བདག་མེད་དམིགས་ནས་ཞི་གནས་སྒོམ་ཡོང་དུས་ག་ལ་ཞི་གནས་སྒྲུབ་ཡོང་དུས་ག་ལ་ཞི་གནས་སྒྲུབ་པའི་གནས་སྐབས་སུ་ཨན་ཅིག་ཨན་ཅིག་གིས་དེ་འདྲའི་གང་ཟག་དེའི་རྒྱུད་ལ་ཨན་བྱིང་བ་ཕྲ་མོ་སྐྱེ་གི་རེད་བ་དེ་འདྲའི་བྱིང་བ་ཕྲ་མོ་སྐྱེ་ཡོང་དུས་བྱིང་དེ་འདྲའི་བྱིང་བ་ཕྲ་མོ་བདག་མེད་རྟོགས་པའི་བློ་ཆགས་དེ་རེད་ཟེར་གི་རེད་བ་ཁོ་དགེ་བ་ཡིན་ན་འདུག་ཟེར་རེད། བྱིང་བ་ཕྲ་མོ་དེ་བས་ཁོ་ལ་གསལ་ཆ་ཡོད་རེད་ཨང་ག་རེ་ཟེར་ན། དེ་ཡོད་རེད་གནས་ཆ་ཡོད་རེད་ད་ག་རེ་ཡོད་པ་མ་རེད་ངར་རེད། འཛིན་སྟངས་དམ་པོ་ཡོད་མ་རེད་འཛིན་སྟངས་གང་ཟག་བདག་མེད་འཛིན་རྒྱུ་འཛིན་པ་གང་ཞིག་ལ་འཛིན་སྟངས་ཤོར་བསྡད་མཁན་ཚོ་རེད་ད་འཛིན་བསྡད་རེད་ཁོ་གང་ཟག་བདག་མེད་རྟོགས་པའི་བློ་བཞག་གི་འདུག་བ། བྱིང་བ་ཕྲ་མོ་དགེ་བ་རེད་ཟེར་གི་རེད་བ། འོ་འདི་ཡོད་ནི་མ་ལ་དེ་འདྲ་བའི་འོ་ལ་ཞི་གནས་སྒོམ་བཞིན་པའི་གང་ཟག་གང་ཟག་བདག་མེད་དམིགས་ཞི་གནས་སྒོམ་བཞིན་པའི་གང་ཟག་གི་རྒྱུད་ཀྱི་འོ་ན་ཞིག་གང་ཟག་བདག་མེད་དམིགས་པའི་བྱིང་བ་བྱིང་བ་ཕྲ་མོ་དེ་ཆོས་ཅན་ཟེར། སྐབས་འདིའི་མི་ཤེས་པའི་མུན་པ་ཡིན་པར་ཐལ།

མི་ལྡན་པའི་མུན་པ་མིན་ལ། གཉེན་པོ་ཡིན་པའི་རྒྱུ་མཚན་ཁོ་མུན་པའི་བྱེད་པ་དང་འབྲེལ་བའི་མཚན་ཉིད་མ་ཚང་པ་དེ་ཡིན་ཙང་ཁོ་ག་རེ་མུན་པ་མ་རེད་གསུངས་རེད་ད་བྱིང་བ་ཕྲ་མོ་ལ་གཉེན་པོ་ཡིན་མཁན་བཞག་གི་འདུག་ཨ། བདག་མེད་རྟོགས་པའི་གང་ཟག་བདག་མེད་རྟོགས་པའི་བྱིང་བ་ཕྲ་མོ་ཞིག་འདུག་ཨ། མི་རྟག་པ་རྟོགས་པའི་བྱིང་བ་ཕྲ་མོ་འདུག་ཨ། འོ་དེ་གཅིག། འོ་དེ་གཅིག། ད་དེ་གཅིག་བཏང་ད། ད་དེ་ནས་བྱིང་བ་ཕྲ་མོ་དེ་བཞག་མར་ད་འོག་ནས་འཆད་པར་འགྱུར་བའི་མི་ཤེས་པའི་རྒྱུ་བཞི་བཞག་གི་རེད་ད། དེ་ལ་ད་ཡང་ཁ་ཅིག། ད་འོག་ནས་འོག་ནས་འཆད་པར་འགྱུར་བའི་མི་ཤེས་པའི་རྒྱུ་བཞི་པོ་དེ་ཆོས་ཅན། ད་མི་ཤེས་པའི་རྒྱུ་བཞི་ག་ད་ང་ཚོ་གྲོས་བྱེད་བཞིན་པའི་མི་ཤེས་པའི་རྒྱུ་བཞི་རེད། རྒྱུ་བཞི་པོ་དེ་ཆོས་ཅན། ད་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པའི་ངོ་བོར་གྱུར་པའི་ཟག་བཅས་བྱ་རྒྱུ་ཡིན་པ་ད། དེ་ཆོས་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ཡིན་པར་ཐལ། དེ་ཆོས་ཅན་སྒྲིབ་པ་ཡིན་པར་ཐལ། དེ་ཆོས་ཅན་སྤང་བྱ་ཡིན་པར་ཐལ། འོང་ང།

ད་དེ་ན་གོ་ག་རེད་ཨ་ནི་ཉོན་མོངས་ག་ས་ན་སྤང་བྱ་མ་ཡིན་པ་སྤང་བྱ་ཙམ་ཡང་མ་ཡིན་ཏེ་དེ་ནི་ག་ས་ན་འདོད་མི་ནུས་ཏེ་སྤང་བྱ་ཙམ་ཡང་མ་ཡིན་པའི་ཕྱིར་དེ་ག་ས་ན་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པར་འདོད་པ་ཡང་ཁེགས་སོ་ཞེས་གསུངས་པའི་ཕྱིར། མི་ཤེས་པའི་རྒྱུ་བཞི་སྟེ། ད་འདི་ལྟར་ཡོད་རེད་ད་ད་ཁྱེད་རང་ཚོ་གཙང་པོ་རྒྱུ་བཞི་དེ་སྒྲིབ་པ་ཡིན་ཟེར་དེ་འདུག་ཨ། ད་ག་ས་ན་མཛོད་འགྲེལ་རྒྱུ་བཞི་མི་ཤེས་མིན་པར་བཤད། མཛོད་འགྲེལ་ཐར་ལམ་གསལ་བྱེད་ན་ཡོད་རེད་ད་འདི་ཚོའི་མཆིམས་མཛོད་ན་ག་རེ་རེད། དགེ་བ་ཟག་བཅས་མ་བསྒྲིབས་ལུང་མ་བསྟན་གྱི་བྱེ་བྲག་ཏུ་གྱུར་འོག་ནས་འཆད་པར་འགྱུར་མི་ཤེས་པའི་རྒྱུ་བཞི་ལྟ་བུ་ལ་བཤད་དོ། རྒྱུ་བཞི་མ་གཏོགས་མི་ཤེས་པའི་མུན་པ་བཞི་ལབ་མི་འདུག་གོ། ད་མཛོད་མཐའ་དཔྱོད་ཀྱི་ནང་ད་ཤོག་གྲངས་བཅུ་གཉིས་ན་ཡོངས་དང་བ་ཤུ་ཞེས་འགྲིག་རི་བ། འདོད་མི་འདོད་དེ་སྤང་བྱ་ཙམ་ཡང་མ་ཡིན་པའི་ཕྱིར་དེ་ཉོན་མོངས་ཅན་གྱི་སྒྲིབ་པ་ཡང་འདོད་པ་ཡང་ཁེགས་སོ་ཞེས་གསུངས་པའི་ཕྱིར་ཟེར། ད་དེའི་ལུང་དོན་ག་རེ་བྱ་བ་རེད། ཨང། སྒྲིབ་པ་ཡང་མ་ལགས་རུང་མི་ཤེས་པའི་རྒྱུ་བཞི་དེ། ད་ག་ས་ང་འདི་ལགས་ཡིན་པ། མི་ཤེས་པའི་རྒྱུ་ཞེས། མི་ཤེས་པའི་རྒྱུ་མཚན་བཞི་མི་ཤེས་མུན་པ་བཞི་འདིར་ཁྱད་པར་ཡོད་ཚོད་རེད། དེ་མ་བྱས་ན། མི་ཤེས་པའི་རྒྱུ་ཟེར་དུས་ང་ལ། དཔེར་ན་འདིར་བ་དང། སངས་རྒྱས་ས་ལ་ཡོད་རེད་ལོག་རོ་བ། ཆོས་ག། བཅོམ་ལྡན་འདས་རྒྱུད་ཀྱི་ག་རེ་ཟེར་ན་ཐུགས་རྒྱུད་ཀྱི་ཆོས་ཟབ་ཅིང་ཕྲ་བ་འདི། མི་ཤེས་པའི་རྒྱུ་རེད་བ། དེ་སངས་རྒྱས་ས་ལ་འདུག་ག། ཕྲ་བ་ཁོ་རང། མ་རེད་པ། ད་ད་ནི་སྤང་བྱ་རེ་ཆགས་མ་འདུག་བ་འོ་ན་མི་ཤེས་པའི་རྒྱུ་བཞི་པོ་ཆོས་འོག་ནས་འཆད་པར་འགྱུར་བའི་དགེ་བ་ཟག་བཅས་ཨ་ཉོན་མོངས་མ་བསྒྲིབས་ལུང་མ་བསྟན་གྱི་བྱེ་བྲག་ཏུ་དགེ་བ་ཟག་བཅས་དང་འགྲོགས་དུས་ན་ཨ་ཉིད་ཀྱི་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་དེ་མ་ཡིན་པ་དང། ཨ་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་དེ་ལ་མི་ཤེས་པའི་རྒྱུ་བཞི་བྱ་རྒྱུ་མ་ཡིན་པ་དང། ད་མཆིམས་མཛོད་ལུང་དེ་དྲངས་པ་དང་ཡིག་ཆ་ན་ཡོད་རྒྱུ་དེ་ལུང་དེ་དྲངས། ད་དེ་བྱ་བ་མ་བྱུང་འདི་ག་རེ་རེད། ཨ། མུན་པ་བཞི་ཟེར་མ་རེད་བ། མུན་པ་བཞི་ཟེར་མ་རེད་ད། མི་ཤེས་པའི་རྒྱུ་བཞི་དེ་ག་རེ་རེད། སྒྲིབ་པ་མ་རེད། ད་མི་ཤེས་པའི་ག་རེ་ཟེར་ན། རྒྱུ་དེའི་དབང་གིས། བྱུང་བ་ད་མུན་པ་བཞི་བ་རེད་བ། རྒྱུ་དེ་ཕྲ་བའི་དབང་གིས་ང་ཚོ་མི་ཤེས་པ་རེད་བ། ད་རྒྱུ་དེ་ཕྲ་བའི་དབང་གིས་མི་ཤེས་པ་ཡིན་ཙང་དེ་ནི་མི་ཤེས་པའི་ཆ་དེ། འོ་དེ་བཞག་དགོས་རེད། དུ་བྱེད་དུ་ང་ད། དེ་ཟེར། དེ་ག་ལ་ད་སེམས་ཀྱི་སྟེང་གི་འདུག་ད་མི་ཤེས་པའི། ཆ་བྱོ་རེད་བ། ད། དོམ་ན་ག་རེ་རེད།